ཁུལ་དུ་ཆིབས་བསྒྱུར་མཛད་འཆར་ཕྱིར་འགྱངས་གནང་ཡོད་པ་སོགས་རྒྱལ་སྤྱིའི་གསར་འགྱུར་ཁག་དང། བོད་རིགས་ན་གཞོན་རྣམས་ཀྱིས་རང་གི་ཕུགས་བསམ་སྒྲུབ་རྒྱུར་སྡུག་རུས་དང་བཟོད་བསྲན་དགོས་རྒྱུ་གལ་ཆེན་པོ་ཡིན་པར་སྦེང་ལོར་ནང་སྐར་མ་ལྔ་ཅན་གྱི་ཤང་ཀྲི་ལ་ཟ་ཁང་གི་ཚར་ཟས་སྡེ་ཚན་གྱི་ནང་མ་བྱན་མཐོ་གྲས་ཡིན་པ་བསོད་ནམས་ཚེ་རིང་ལགས་ཀྱིས་འགྲེལ་བརྗོད་གནང་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། མཇུག་ཏུ་གཞོན་སྐྱེས་དང་ཤེས་ཡོན་གྱི་ལེ་ཚན་ནང་ཨོ་སྟྲེ་ལི་ཡའི་རྒྱལ་ཁབ་ནང་གནས་སྡོད་ན་གཞོན་རིག་འཛིན་དབང་མོ་ལགས་དང་ལྷན་དུ་ཁོང་གི་མི་ཚེའི་བརྒྱུད་རིམ་ནང་ཤེས་ཡོན་གྱི་གལ་འགངས་དང་ད་ལྟའི་ཕྱག་ལས་གཉེར་ཕྱོགས་སོགས་ཀྱི་སྐོར་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་དང་ལེ་ཚན་གཞན་འགའ་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་འགོ་མ་བཙུགས་པའི་གོང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་བཅུ་པའི་ཚེས་བརྒྱད་ཉིན་སྐུའི་ཡིག་ཚང་གི་དྲ་ཚིགས་ནང་གནས་ཚུལ་སྤེལ་བ་ལྟར་ན་ཁ་སྔོན་འབྲས་ལྗོངས་མངའ་སྡེའི་ནང་ཆུ་ལོག་གི་གོད་ཆག་བྱུང་བའི་ཆེད་ད་ལྟའི་ཆར་ངལ་སེལ་གྱི་ལས་དོན་རིགས་ལ་གཉེར་བཞིན་ཡོད་སྟབས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འབྲས་ལྗོངས་མངའ་སྡེའི་ནང་ཆིབས་བསྒྱུར་གནས་སྐབས་རིང་ཕྱིར་བཤོལ་མཛད་ཡོད་པའི་སྐོར་བློ་སྦེ་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྔོན་ལ་སྙན་སྒྲོན་ཞུ་གི་ཡིན། བོད་མིའི་དབུ་ཁྲིད ྋགོང་ས་མཆོག་བཞུགས་སྒར་ནས་རྒྱ་གར་རྒྱལ་སར་ལྡི་ལི་ཁུལ་དུ་ཆིབས་བསྒྱུར་ཞབས་སོར་འཁོད་ཡོད་པ། རྡ་རམ་ས་ལ་གི་བཞུགས་སྒར་རྒྱལ་བའི་ཕོ་བྲང་ནས་བོད་མིའི་དབུ་ཁྲིད ྋགོང་ས་མཆོག་གིས་སྤྱི་ཟླ་བཅུ་པ་གི་ཚེས་པ་བརྒྱད་ཉིན་གི་ཞོགས་པར་ཆིབས་ཐོན་གྱིས། ཀང་ར་རྫོང་གི་ཉེ་འཁྲིས་སྒ་གིར་གནམ་ཐང་དུ་བོད་མི་དད་ལྡན་པ་ཚོ་གིས་དགའ་དད་སྤྲོ་གསུམ་གི་སྒོ་ནས་ཕེབས་བསུ་དང་འབྲེལ། མཁའ་ལམ་བརྒྱུད་དེ་རྒྱ་གར་རྒྱལ་ས་ལྡི་ལི་གི་ནང་ཆིབས་བསྒྱུར་ཞབས་སོར་འཁོད་ཡོད་ཅིང། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཉེ་ལམ་ཐའེ་ཝན་གི་ཆོས་ཞུ་བ་གཅིག་སྟོང་བརྒལ་བར་ཆེད་དུ་དམིགས་ཏེ། ཕྱི་ནང་གི་མི་མང་སྟོང་ཕྲག་འགའ་ལ་སྤྱི་ཟླ་བཅུ་པ་གི་ཚེས་པ་བཞི་ཉིན་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་ཐུགས་རྗེ་ཆེན་པོ་ཕྱག་བཞི་པ་གི་བཀའ་དབང་བཀའ་ཆོས་སྩལ་ཡོད་པ་མ་ཟད། གོང་ས་མཆོག་གི་སྐུ་སྒེར་དྲྭ་ཚིགས་སུ་འཁོད་པ་གཞིར་བཟུང་ན། སྤྱི་ཟླ་བཅུ་གཅིག་པ་གི་ཚེས་པ་ཉེར་དྲུག་ནས་རྒྱ་གར་ལྷོ་ཕྱོགས་ཁུལ་དུ་ཆིབས་བསྒྱུར་གྱིས། སེ་ར་དགོན་པ་རུ་རྗེ་རིན་པོ་ཆེ་གི་ལམ་གཙོ་རྣམ་གསུམ་གྱི་བཀའ་ཆོས་དང་སྒྲོལ་དཀར་གི་ཚེ་དབང། བཀྲ་ཤིས་ལྷུན་པོ་རུ་ལམ་རིམ་བསྡུས་དོན་གྱི་བཀའ་ཆོས་བཅས་གནང་གཏན་འཁེལ་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།
ཐེངས་འདིའི་གསར་འགྱུར་ཚེ་དབང་དངོས་གྲུབ་ལགས་དང་རིག་འཛིན་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་གི་ཡིན་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་ཚན་པའི་འབྲེལ་ཡོད་ཚོས་རྒྱ་ནག་གཞུང་ལ་བོད་ནང་ཁོར་ཡུག་སྲུང་སྐྱོབ་ཀྱི་གནད་དོན་དང་འབྲེལ་བའི་ཐོག་ནས་འཛིན་བཟུང་དོ་དམ་བྱས་པའི་མི་སྣ་དགུ་འཕྲལ་དུ་གློད་གྲོལ་གཏོང་དགོས་ལུགས་ཞུས་འདུག་དེ་ཡང་ལྡི་ལིར་རྟེན་གཞི་བྱས་པའི Tibet Rights Collective། ཞེས་པའི་ཉམས་ཞིབ་ཚན་པའི་གནས་ཚུལ་སྤེལ་བར་གཞིགས་ན་ལོ་འདིའི་ཕྱི་ཟླ་བདུན་པ་དང་བརྒྱད་པའི་ནང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་ཚན་པའི་ཉམས་ཞིབ་མཁས་པ་ཁག་ཅིག་གིས་རྒྱ་ནག་གཞུང་ལ་བོད་ནང་ཁོར་ཡུག་སྲུང་སྐྱོབ་དོན་གཉེར་བ་དགུ་ཙམ་འཛིན་བཟུང་བཙོན་འཇུག་བྱས་ཡོད་པ་དེ་དག་འཕྲལ་དུ་གློད་གྲོལ་གཏོང་དགོས་ལུགས་ཞུ་སྙན་ཕུལ་བ་དེར་ད་བར་རྒྱ་ནག་གཞུང་ནས་འདི་ཆེད་ལན་འདེབས་དང་ཡང་ན་ཁོང་ཚོ་གློད་གྲོལ་སོགས་གང་ཡང་བྱས་མེད་སྟབས་ཟླ་བ་བདུན་པའི་ནང་སྙན་ཞུ་ཕུལ་བ་དེ་དག་ཕྱིར་བསྒྲགས་བྱས་པ་ཞིག་ཡིན་ལུགས་བཀོད་འདུག་གོང་ཞུས་སྙན་ཞུ་དེ་ཚོའི་ནང་བོད་མིའི་ཁོར་ཡུག་དང་གཏེར་ཁ་སྔོག་འདོན་གྱི་ལས་གཞིར་གདོང་ལེན་བྱེད་མཁན་བོད་མི་ཚོའི་གནས་སྟངས་ལ་བློ་འཚབ་ཡོད་པ་དང་རྒྱ་ནག་གཞུང་ནས་རྒྱལ་སྤྱིའི་སྟེང་བོད་མི་ཁོར་ཡུག་སྲུང་སྐྱོབ་དེ་དག་གི་གནས་སྟངས་ཕྱི་གསལ་ནང་གསལ་མ་བཟོས་པར་དེ་མུར་བཞག་པ་དེ་ནི་ཁོང་ཚོ་བཙོན་འཇུག་བྱས་ཏེ་ནང་མི་ཚོ་སེམས་ཁྲལ་དང་དངངས་འཚབ་ངང་གནས་དགོས་པ་ཞིག་བཟོ་གི་ཡོད་ཅེས་གསུངས་འདུག་མཉམ་འབྲེལ་རྒྱལ་ཚོགས་ཀྱི་ཐུགས་འཚབ་གནང་ཡུལ་གྱི་བོད་མི་དགུ་པོ་ནི། ཕྱི་ལོ་ཉིས་སྟོང་བཅུ་གསུམ་ནས་འཛིན་བཟུང་དོ་དམ་བྱས་པའི་ཨ་ཉག་སེང་སྒྲ་ལགས་དང་རྡོ་རྗེ་གྲགས་ཐལ། སྐལ་བཟང་ཕྱོགས་གླང་རིན་ཆེན་རྣམ་གྲོལ་ཚུལ་ཁྲིམས་མགོན་པོ་བྱང་ཆུབ་དངོས་གྲུབ་དོན་རྒྱལ་སོག་རུ་ཨ་བུ་རྣམ་སྲས་བཅས་ཡིན་འདུག་ཁོང་རྣམས་ནས་རྒྱ་ནག་གཞུང་གིས་ཁོང་ཚོའི་མངའ་ཁུལ་དུ་གང་བྱུང་གཏེར་ཁ་སྔོག་འདོན་དང་དེས་ས་གནས་ཡུལ་མི་ཚོར་ཁེ་ཕན་མེད་པའི་ཁར་ཡུལ་ལྷ་དང་ཁོར་ཡུག་ལ་གནོད་སྐྱོན་གཏོང་བ། ལྐོག་ཟ་རུལ་སུངས་བྱེད་པ་སོགས་ཀྱི་གནད་དོན་ཞུ་གཏུག་བྱས་པར་བརྟེན་ཁོང་ཚོའི་ཐོག་ཉེས་རྡུང་བཏང་བ་དང་མཐར་འཛིན་བཟུང་བཙོན་འཇུག་བྱས་པའི་ལོ་རྒྱུས་རྣམས་ཞིབ་ཕྲ་བཀོད་གནང་སྟེ་གང་ལྟར་རྒྱ་ནག་གཞུང་ནས་ཁོང་ཚོར་ཞིབ་བཤེར་བྱེད་པའི་སྐབས་དྲང་བདེན་གྱི་ཁྲིམས་བཤེར་བྱས་མེད་པ་དང་གང་བྱུང་འཛིན་བཟུང་བྱས་པ། བཙོན་ཁང་ག་ཡོད་སོགས་གནས་ཚུལ་ནང་མི་ཚོ་གསལ་པོ་མ་བཟོས་པ་སོགས། འགྲོ་བ་མིའི་ཐོབ་ཐང་དང་ཁྲིམས་འགལ་གྱི་དྲག་གནོན་བྱས་པའི་རིགས་ནི་བློ་འཚབ་སྐྱེ་གཞི་ཞིག་ཏུ་འགྱུར་གྱི་ཡོད་རེད་ཅེས་གསུངས་ཡོད་འདུག། ཉེ་ཆར་རྒྱ་ནག་གིས་མགྱོགས་ལམ་གསར་བཟོའི་ལས་འཆར་གྱི་འོག་བོད་ཀྱི་རྒྱལ་ས་ལྷ་ས་ནས་གཞིས་ཀ་རྩེ་བར་ས་འོག་ཕུག་ལམ་རིང་ཤོས་དེ་ལེགས་འགྲུབ་བྱུང་བའི་དགའ་སྟོན་བྱས་ཡོད་པ་དང། རྒྱ་ནག་གིས་བཙན་བཟུང་བྱས་པའི་བོད་ནང་ས་འོག་ཕུག་ལམ་གྱི་ལས་འཆར་སྤེལ་བ་དེའི་རྒྱབ་ལ་དམིགས་ཡུལ་ངོ་མ་ཇི་ཡིན་དྲི་བ་མང་པོ་ཞིག་ཡོང་བཞིན་ཡིན་པའི་གནས་ཚུལ་ཐོན་བཞག་དེ་ཡང་རྒྱ་གར་གྱི་རྒྱལ་ས་ལྡི་ལི་ནང་ལ་རྟེན་གཞི་བྱས་པའི། TRC། ཞེས་པའི་བོད་དོན་ལས་འགུལ་ཁང་གིས་གནས་ཚུལ་སྤེལ་བའི་ནང། མཐོ་ཚད་རྒྱ་མཚོ་ནས་མི་ཀྲར་སུམ་སྟོང་བདུན་བརྒྱ་དྲུག་ཅུ་ཙམ་གྱི་སར། རིན་སྤུངས་རྫོང་གི་གྲོང་ཁྱེར་གཞིས་ཀ་རྩེ་ནང་པ་ཐང་ཤན་ཞེས་པའི་རིང་ཚད་སྤྱི་ལེ་མི་ཀྲར་བཞི་དང་ཚག་དྲུག་ཡོད་པའི་ས་འོག་ཕུག་ལམ་ཞིག་གསར་བཟོ་བྱས་ཡོད་པ་དང། ཕུག་ལམ་དེ་ནི་གཞིས་ཀ་རྩེའི་གནམ་ཐང་ནས་ལྷ་ས་བར་མགྱོགས་ལམ་མཐུད་ཐུབ་པའི་ལས་གཞི་རིམ་པ་གཉིས་པ་དེ་ཡིན་འདུག་ས་འོག་ཕུག་ལམ་གྱི་ལས་གཞི་དེ་བཞིན་ལེགས་འགྲུབ་བྱུང་ཡོད་ལུགས་རྒྱ་ནག་གཞུང་འབྲེལ་དྲ་གནས། CGTN dot com ཞེས་པས་ཕྱི་ཟླ་བཅུ་པའི་ཚེས་གསུམ་ཉིན་གསལ་བསྒྲགས་བྱས་འདུག། ལས་གཞི་དེ་བཞིན་མཇུག་སྒྲིལ་བྱ་རྒྱུར། ས་འོག་ཚ་དྲོད་དང། རྡོ་ཆག་གྲུམ་བསྡུ་རྒྱུར་དཀའ་ངལ་འཕྲད་ཡོད་པ་སོགས་གདོང་ལེན་མང་པོ་ཞིག་བྱ་དགོས་བྱུང་ཡོད་པ་བཤད་བཞག། ལས་གཞི་དེ་བཞིན་བཙན་བཟུང་བྱས་པའི་བོད་ནང་སྤེལ་ཡོད་སྟབས། རྒྱ་ནག་གིས་ཡར་རྒྱས་ཀྱི་མིང་ཐོག་བོད་ཀྱི་རིག་གཞུང་ལ་དྲག་གནོན་བྱ་བཞིན་ཡིན་པ་དང། རྒྱལ་སྤྱིའི་སྤྱི་ཚོགས་ནས་རྒྱ་ནག་གཞུང་གིས་བོད་ནང་འབྲོག་པ་རྣམས་ས་གནས་གཞན་དུ་གནས་སྤོས་གཏོང་བའི་སྲིད་བྱུས་དང། བོད་ཀྱི་རིག་གཞུང་རྩ་མེད་བཟོ་ཐབས་དང་བོད་མིའི་འགྲོ་བ་མིའི་ཐོབ་ཐང་ལ་བརྩི་མེད་རྡོག་རོལ་གཏོང་བཞིན་པ་རྒྱུན་རིང་ནས་བཤད་བཞིན་པ་རེད། དེ་བཞིན་ལྷ་ས་ནས་གཞིས་ཀ་རྩེ་བར་ས་འོག་མགྱོགས་ལམ་ཆགས་ཡུལ་དེ་བཞིན་ཁྱིམ་མཚེས་རྒྱལ་ཁབ་བལ་ཡུལ་དང་རྒྱ་གར་འབྲུག་ཡུལ་བཅས་དང་མཚམས་ཐག་ཉེ་བའི་ས་ཁུལ་ཞིག་ཡིན་སྟབས་བློ་འཚབ་བྱ་དགོས་པ་ཞིག་ཡིན་འདུག་ལྷག་པར་དུ་ས་མཚམས་རྩོད་རྙོག་ཡོད་པའི་རྒྱལ་ཁབ་ཁག་གིས་ལས་གཞི་དེར་དོགས་པ་བྱ་དགོས་པ་ཞིག་ཆགས་ཡོད་འདུག་དེ་བཞིན་ས་འོག་མགྱོགས་ལམ་དེས་དམག་མི་དང་གོ་མཚོན་ཧ་ཅང་མྱུར་པོའི་ཐོག་ནས་འོར་འདྲེན་བྱ་ཐུབ་རྒྱུ་ཡིན་སྟབས་དེ་བས་ཀྱང་བློ་འཚབ་ཆེ་བ་བྱ་དགོས་པ་ཞིག་ཡིན་པའི་གནས་ཚུལ་འདུག། རྒྱ་ནག་གིས་ཉེ་ཆར་བོད་ཀྱི་རྒྱལ་ས་ལྷ་ས་དང་གྲོང་ཁྱེར་གཞིས་ཀ་རྩེ་བར་རྒྱུག་པའི་ལམ་ཆེན་ཞིག་ལ་ཀི་ལོ་མི་ཀྲ་བཞི་དང་ཕྱེད་ཀ་ལྷག་གི་ཕུག་ལམ་རིང་ཤོས་ཤིག་གསར་སྐྲུན་བྱས་པའི་གནས་ཚུལ་དང་འབྲེལ་བའི་སྐོར་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནང་ལ་གནས་བཞུགས་གནང་མཁན་འབུམ་རམས་པ་ཚེ་དབང་རིག་འཛིན་ལགས་སུ་འདི་གའི་གསར་འགོད་པ་ལྷུན་གྲུབ་ཚེ་རིང་ལགས་ཀྱིས་གནས་འབྲེལ་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད། ཉེ་ཆར་རྒྱ་ནག་གིས་དབང་བསྒྱུར་བྱས་པའི་བོད་ཀྱི་རྒྱལ་ས་ལྷ་ས་དང་གཞིས་ཀ་རྩེ་གྱི་ལམ་བར་ཕུག་ལམ་ཞིག་གསར་རྒྱག་བྱས་པ་དེས་རྒྱལ་སྤྱིའི་དྲག་པོའི་ཐབས་ལམ་གྱི་སྲིད་བྱུས་སོགས་པའི་གནད་དོན་ཐོག་བློ་འཚབ་སྐྱེ་གཞིའི་གནས་ཚུལ་ཡིན་པའི་སྐོར་རྒྱ་གར་གྱི་རྒྱལ་ས་ལྡི་ལི་ནང་རྟེན་གཞི་བྱས་པའི Tibet Rights Collective ཞེས་པའི་ཉམས་ཞིབ་ཚན་པ་དེས་བཏོན་པའི་གནས་ཚུལ་ནང་བཀོད་ཡོད་པ་རེད་འདུག་དེ་ཡང་གོང་ཞུས་ཀྱི་ཉམས་ཞིབ་ཚན་པ་དེས་དང་ཐོག་བོད་ནང་གི་འཛུགས་སྐྲུན་གྱི་ལས་གཞི་དེ་རྒྱ་ནག་གཞུང་གི་དབང་བསྒྱུར་དང་དྲག་གནོན་གྱི་སྲིད་བྱུས་ལག་བསྟར་བྱེད་པའི་སྔ་རྒོལ་ཞིག་ཏུ་བྱས་པར་བརྟེན། རྒྱལ་སྤྱིའི་སྤྱི་ཚོགས་ནས་ཡུན་རིང་པོར་བོད་ནང་གི་འབྲོག་པ་རྣམས་བཙན་དབང་ཐོག་རང་གི་ཕ་མེས་ཀྱི་སྡོད་ཡུལ་ནས་སྤོ་བཤུད་བྱས་པ་དང། བོད་ཀྱི་རིག་གཞུང་ལ་ཉམས་ཉེས་སུ་བཏང་བ་དང། འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་བར་བློ་འཚབ་བཏོན་གནང་ཡོད་པའི་སྐོར་བཀོད་འདུག་དེ་མ་ཟད་ད་ཐེངས་ཀྱི་བོད་ཀྱི་རྒྱལ་ས་ལྷ་ས་དང་གཞིས་ཀ་རྩེའི་བར་གྱི་རྒྱ་ལམ་རྒྱག་ཡུལ་དེ་ཁྱིམ་མཚེས་རྒྱལ་ཁབ་བལ་ཡུལ་དང་འབྲུག་ཡུལ་དང་རྒྱ་གར་གྱི་ས་མཚམས་ཀྱི་ཉེ་འཁྲིས་ས་ཁུལ་ཞིག་ལ་རྒྱག་པ་དེས་རྒྱལ་སྤྱིའི་དྲག་པོའི་ཐབས་ལམ་ཐོག་ནས་ཉེན་ཚབས་ཤིག་དང་ལྷག་པར་དུ་རྒྱ་ནག་དང་ཁྱིམ་མཚེས་རྒྱལ་ཁབ་ཁག་གི་དབར་ཡུན་རིང་པོར་ས་མཚམས་ཐོག་རྩོད་རྙོག་ཡོད་པའི་སྐོར་བཀོད་ཡོད་པ་རེད་འདུག་ཡང་གནས་ཚུལ་ནང་གོང་ཞུས་ཀྱི་རྒྱ་ལམ་གསར་རྒྱག་དེར་དྲག་པོའི་ཐོག་ནས་གནད་འགག་ཆགས་ཡོད་པ་དང་རྒྱ་ནག་གི་གོང་ཞུས་ཁྱིམ་མཚེས་རྒྱལ་ཁབ་ཁག་ནང་དྲག་པོའི་དཔུང་དམག་མྱུར་པོར་འགྲེམས་འཇོག་བྱེད་རྒྱུར་བེད་སྤྱོད་གཏོང་རྒྱུ་ཡིན་པའི་སྐོར་བཀོད་ཡོད་པ་རེད་འདུག་གོང་ཞུས་ཀྱི་རྒྱལ་ས་ལྷ་ས་ནས་གཞིས་ཀ་རྩེ་གྱི་ལམ་བར་གསར་རྒྱག་བྱས་པའི་རི་ལིའི་ཕུག་ལམ་དེར་དཔའ་ཐང་ཤང་ཟེར་བ་དང་དེའི་རིང་ཚད་དེ་ཀི་ལོ་མི་ཏར་བཞི་དང་ཕྱེད་ཀ་ལྷག་ཙམ་ཡོད་པ་དང། དེ་རྒྱ་མཚོ་ནས་མི་ཏར་སུམ་སྟོང་བདུན་བརྒྱ་དྲུག་ཅུའི་སྟེང་ཡོད་པ་དང། དེ་ཁ་ཉིན་ཕྱི་ཚེས་གསུམ་ཉིན་སྒོ་འབྱེད་བྱས་ཡོད་པའི་སྐོར་རྒྱ་ནག་གི་གཞུང་འབྲེལ CGTN ཞེས་པའི་བརྙན་འཕྲིན་ནང་བཏོན་ཡོད་པ་རེད་འདུག། གནས་ཚུལ་འདི་དང་འབྲེལ་བའི་སྐོར་ལ། རྒྱ་ནག་གཞུང་གིས་ཕྱི་ཚེས་གསུམ་ཉིན་དུ་རྒྱ་ནག་གཞུང་འབྲེལ་གྱི CGTN ཟེར་བའི་བརྙན་འཕྲིན་གྱི་བརྒྱུད་ལམ་འདིའི་ཐོག་ལ་བོད་ཀྱི་རྒྱལ་ས་ལྷ་ས་ནས་ནི་གྲོང་ཁྱེར་གཞིས་ཀ་རྩེ་བར་རྒྱུག་པའི་ད་ལམ་ཆེན་དེའི་ཐོག་ལ་ནི་གཅིག་དཔའ་ཐང་ལ་ཟེར་ཡས་ཀྱི་ད་གཅིག་ས་གནས་དེ་ལ་ནི་རི་ཕུག་གི་བྲུས་ནས་ནི་གཅིག་ལམ་ཆེན་ད་འཛུགས་སྐྲུན་འདི་ཟིན་པའི་སྐོར་གྱི་གནས་ཚུལ་ཞིག་བཏོན་ཤག་ཨ་ནི་གནས་ཚུལ་འདི་རྒྱ་གར་གྱི་རྒྱལ་ས་ལྡི་ལི་ན་རྟེན་བྱེད་པའི Tibet Rights Collective ཞུ་བའི་གི་ཚན་པ་དེ་གིས་ཨ་ནི་རྒྱ་ནག་གིས་ད་འཛུགས་སྐྲུན་དེ་འདྲ་བྱེད་ཡ་དེ་གིས་ད་ཅིག་བོད་ཙམ་མ་ཟད་ད་ཁྱིམ་མཚེས་རྒྱལ་ཁབ་ཁག་ལ་གིས་ད་ཅིག་དྲག་པོའི་ཐབས་ལམ་ཐོག་གནོད་བསྐྱལ་ཡ་གི་ཉེན་ཁ་ཡོད་པ་དེ་འདྲའི་སྐོར་ཅིག་བཏོན་ཤག་ཨ་ནི་དེའི་སྐོར་ལ་ང་ཚོས་ཞལ་པར་ཐོག་ནས་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་ན་བཞུགས་པའི་འབུམ་རམས་པ་ཚེ་དབང་རིག་འཛིན་ལགས་ལ་ཨ་ནི་དེའི་སྐོར་བཀའ་འདྲི་ཞུ་གི་ཡིན་ཨ་ནི་ཚེ་དབང་རིག་འཛིན་ལགས་ད་རེས་ད་ཅིག་གི་རྒྱ་གར་རྒྱལ་ས་ལྡི་ལིའི་ནང་རྟེན་བྱེད་པའི Tibet Rights Collective ཞུ་བའི་གིས་ཁོང་ཚོས་ཀྱི་བློ་འཚབ་བཏོན་གནང་བ་དེའི་ད་ཅིག་གིས་རྒྱ་གར་ནང་ཡང་ཅིག་གི་ས་མཚམས་ཁག་ལ་ད་ཅིག་གི་གནམ་གྲུ་འབབ་ཚུགས་རེད་དེ་ག་ནང་བཞིན་ད་ཅིག་གི་ལམ་ཆེན་རེད་དེ་འདྲའི་མང་པོ་ཞིག་ཡང་གསར་འཛུགས་གནང་གི་འདུག་དེ་འདྲའི་རྐྱེན་གྱིས་ཀྱང་རྒྱ་ནག་གིས་བོད་ནང་གསར་འཛུགས་ཧ་ཅང་གི་མང་པོ་བྱས་པ་འདི་ལ་ཅིག་གིས་རྒྱ་གར་གྱི་གནང་བབ་དེའི་ཐོག་ནས་ཅིག་མ་འོངས་པར་ཁ་གཏད་གཅོག་པ་ཅིག་ཡོང་གི་ཡོད་ན་ཡང་དེ་གི་ད་ཞེ་དྲག་གི་ད་ཅིག་ཕན་ནུས་ཐོན་པ་ཅིག་ཡོང་གི་མེད་པ་ཟེར་གི་ཡོད་ན་དེའི་སྐོར་དགོངས་ཚུལ་ཅིག་གསུང་རོགས་གནང། ནོ་སེ་ཏེ་ཀྲན་ན་ད། ཐོག་མར་དེ་རེད་ན་ཁ་སང་ལ་ང་ཚོས་རྒྱ་ཆེ་ས་ནས་ཞུས་ཡིན་ན། འཛམ་གླིང་ནང་ལོག་ནས་ཡ་ད་ད་རེ་ཁེ་ས་ཅི་རེད་ཁ་སང་ལ་ཨ་རི་དེ་སྔོན་མ་ནང་བཞིན་ཨ་རི་དེ་ཨ་རི་དེས་ག་ལེ་ག་ལེ་མར་ཉམས་རྒུད་འགྲོ་འདུག་ཨ་རི་ཉམས་རྒུད་འགྲོ་དུས་འཛམ་གླིང་ནང་ལོག་ལ་ཡ་དབང་ཆའི་འཐབ་རྩོད་ཤུགས་ཆེན་པོ་ཅིག་ད་ཅིག་གིས་ཨ་རི་གི་ཕྱོགས་གཏོགས་དང་རྒྱ་ནག་གི་ཕྱོགས་གཏོགས་བར་དུ་དབང་ཆའི་འཐབ་རྩོད་ཤུགས་ཆེན་པོ་ཅིག་འགྲོ་བསྡད་ཡོད་དེའི་ནང་ལོགས་ནས་ཡང་ན་གནས་སྟངས་འདི་འདྲའི་ཅིག་ནང་ལོགས་ནས་ཡང་རྒྱ་གར་དེ་ཤུགས་ཆེན་པོ་ཞེ་པོ་ཅིག་ཡང་ལངས་ཡོང་རྒྱ་གར་དང་རྒྱ་ནག་བར་རུ་ལ་ཡང་ད་དེའི་དཀྱིལ་དམངས་ཀྱི་འཐབ་རྩོད་དེ་འདྲའི་ཅིག་རྒྱ་ཆེན་པོའི་འཐབ་རྩོད་ཅིག་ནང་ལོགས་ནས་ཡང་རྒྱ་གར་དང་རྒྱ་ནག་དེ་ཚུད་བསྡད་ཡོད་པ། ད་དེའི་ནང་ལོགས་ནས་ཡང་བོད་ཀྱི་ཨ་མདའ་ད་ང་ཚོའི་ག་རེ་ཟེར་དགོས་རེད་དམག་གི་ཅིག་ག་རེ་ཟེར་དགོས་རེད་གནས་སྟངས་ཐོག་ནས་བལྟས་པ་ཡིན་ན་སྔོན་མ་སྔོན་མ་འཛམ་གླིང་དངུལ་ཁང་གི་ཚོགས་གཙོ་ཅིག་རེད་ད་དེ་ང་མིང་དྲན་གསོས་མི་འདུག་ཁོ་རང་གིས་དེ་འདྲའི་ཅིག་གསུངས་ཤག་བོད་ཀྱི་མཐོ་སྒང་འདི་སུས་ཟིན་པ་ཡིན་ན་ཨེ་ཤ་ཡ་དྭངས་གཙང་ཟིན་པ་དང་གཅིག་པ་རེད། ད་འདི་འདྲ་ཡིན་དུས་བོད་ཀྱི་མཐོ་སྒང་འདི་ཧ་ཅང་གི་གལ་ཆེན་པོ་ཆགས་ཀྱི་ཡོད་རེད་དེ་གལ་ཆེན་པོ་ཆགས་ཀྱི་ཡོད་པ་འདི་རྒྱ་ནག་གས་ཅིག་གང་ལྟར་གསལ་པོ་ཞེ་པོ་ཅིག་ཧ་གོ་གི་ཡོད་རེད་ཉེ་བའི་ཆ་ལ་ཡང་རྒྱ་ནག་གས་ག་རེ་ག་རེ་བྱེད་ཀྱི་འདུག་བསམས་པ་ཡིན་ན་ད་བོད་ནང་ལོགས་ལ་ཡང་ཅི་གང་སྤྱིར་བཏང་བོད་ནང་ལོགས་ལ་ཡང་ཧ་ཅང་དམ་དྲག་ཆེན་པོ་བྱས་ལྷག་པར་དུ་ད་ཅིག་གི་ག་རེ་ཟེར་དགོས་རེད་ཁོ་ཚོ་སེམས་གཏིང་གཏིང་འདི་ལ་ཡང་བོད་རིགས་ལ་ཡག་ཅིག་ག་རེ་ཟེར་དགོས་རེད། ཡིད་ཆེས་འདྲ་པོ་ཤུགས་ཆེན་པོ་ཅིག་མེད་དུས། མཐའ་མཚམས་དེ་ཚོར་ཡ་དམིགས་བསལ་གྱིས་ད་ཅིག་རྒྱ་གར་དང་རྙོག་དྲ་ཐོན་ན་མིན་ན། མཐའ་མཚམས་དེ་ཚོ་བརྟན་པོ་དགོས་ཡག་ལ་ཡག་ཅིག་ག་རེ་ཟེར་དགོས་རེད་གལ་ཆེན་པོ་ཞེ་པོའི་ཐོག་ནས་ས་མཚམས་ལ་ཡ་ད་ཅིག་གི་ཧ་ལས་པའི་འཛུགས་སྐྲུན་ཤུགས་ཆེན་པོ་ཞིག་བྱེད་ཀྱི་འདུག་ཨང་ད་ལྟ་ལོ་གཅིག་གི་གོང་ལ་ཡིན་པ་ཡོད་ཕལ་ཆེར་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ལ་ཡིན་པ་ཡོད་ཞི་ཅིན་ཕིང་ས་ལས་ན་ཅིག་གི་ག་རེ་ཟེར་དགོས་རེད་ཀོང་པོ་བོ་དོ་ལེ་བ་ཉིང་ཁྲི་ས་ཁུལ་ཀོང་པོ་བོ་དོ་ལེ་ནི་ད་ཉིང་ཁྲི་ས་ཁུལ་འདྲ་བོ་ཆ་བཞག་པ་ཡིན་ན་རྒྱ་གར་གྱི་ཨ་རུ་ནཱ་ཅལ་དང་ཧ་ཅང་གི་ཐག་ཉེ་པོ་དེ་འདྲ་རེད། ཀི་ལོ་མི་ཀྲར་ཕལ་ཆེར་ཉི་ཤུ་སུམ་ཅུ་གི་ལམ་ཀ་དེ་འདྲ་ཧ་ཅང་གི་ཐག་ཉེ་པོ་རྒྱ་གར་ས་མཚམས་ནི་ཡང་ཧ་ཅང་གི་ཐག་ཉེ་པོ་སླེབས་ཚར་བ་རེད། ཉིང་རྡུལ་ཟེར་བུ་དེ་གཅིག་རེད་ད་ག་ནང་བཞིན་གཞིས་ཀ་རྩེ་ལྟ་བུ་ཡིན་པ་ཡིན་ན་ཐག་ལྷན་སྔོན་མ་ལས་ནི་རྒྱ་གར་ཕྱོགས་ལ་ཡང་ཐག་ཉེ་རུ་ཉེ་རུ་ཉེ་རུ་འགྲོ་ཡོད་རེད་བ། དེ་གི་ཉིང་ཁྲི་ས་ཁུལ་དེ་ནི་ཕ་ཕྱོགས་ཕར་ལ་ཡང་ག་ཕྱོགས་རེད་ཤར་ཕྱོགས་ལ་རེད། གཞིས་ཀ་རྩེ་ལྟ་བུ་དེ་ཡིན་པ་ཡིན་ན་ལྷོ་ཕྱོགས་ལ་ཚུར་སླེབས་ཡོད་རེད་བ་ཨ་རུ་ནཱ་ཅལ་དང་གཅིག་རྒྱ་གར་གྱི་དེ་ཡང་ད UP side འགྲོ་བ་ད་ག་འདྲ་ས་ཆ་ཚང་མ་ནས་རྒྱ་ནག་གིས་འདིའི་ཐོག་ལ་ཡང་འཛུགས་སྐྲུན་ཤུགས་ཆེན་པོ་ཅིག་བྱེད་ཀྱི་ཡོད་པ་འདི་རྒྱ་གར་གཞུང་ཡིན་ན་ཧ་ཅང་གི་དངངས་འཚབ་སྐྱེ་འོས་པ་ཞིག་བརྒྱ་ཆ་བརྒྱ་རེད། འདི་ཡིན་པ་གསལ་པོ་རེད་སྔོན་མ། Sardar Vallabhbhai Patel གྱིས་ནེ་རུ་ལ་ཡང་ཕུལ་པའི་ཕྱག་བྲིས་ཤོག་ངོས་ཅན་ཅིག་ཕལ་ཆེར་ཤོག་ངོས་བཅུ་ཡོད་སམ་དེའི་ནང་ལོགས་ལ་ཡང་ཁོ་རང་གི

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། དབུས་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་ཀྱི་གོ་སྒྲིག་འོག་སློབ་གྲྭ་ནང་ཁུལ་རྩོམ་རིག་དང་རིག་གཞུང་འདུ་འཛོམས་ཤིག་སྐོང་ཚོགས་གནང་འདུག་དེ་ཡང་ཟླ་བ་འདིའི་ཚེས་དྲུག་སྟེ་འདས་པའི་གཟའ་པ་སངས་དང་སྤེན་པའི་ཉིན་ཉིན་གྲངས་གཉིས་རིང་མ་སུ་རི་བོད་ཁྱིམ་སློབ་གྲྭའི་ནང་དབུས་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་ཀྱི་གོ་སྒྲིག་འོག་དེ་ར་དུང་མངའ་ཁུལ་གྱི་སློབ་གྲྭ་ཁག་གི་ནང་ཁུལ་རྩོམ་རིག་དང་རིག་གཞུང་འདུ་འཛོམས་ཤིག་གོ་སྒྲིག་ཞུས་ཡོད་པ་དེའི་སྐབས་སྐུ་མགྲོན་གཙོ་བོར། ཁྲིམས་ཞིབ་ཁང་གི་ས་གནས་ཁྲིམས་ཞིབ་པ་ལྷ་འབྲུག་ལགས་དང་དེ་བཞིན་ཤེས་རིག་ལས་ཁུངས་ཀྱི་འབྲེལ་ཡོད་སྡེ་ཚན་གྱི་འགན་འཛིན་བསྟན་འཛིན་རྡོ་རྗེ་ལགས་ཀྱིས་གཙོས་པའི་བོད་ཁྱིམ་སློབ་གྲྭའི་སློབ་སྤྱི། སྐུ་མགྲོན་ཁག་ཅིག་ཕེབས་ཞུགས་གནང་འདུག་འདུ་འཛོམས་དེའི་སྐབས་སྐུ་མགྲོན་གཙོ་བོ་ཁྲིམས་ཞིབ་པ་ལྷ་འབྲུག་ལགས་ཀྱིས་བོད་ནང་རྒྱ་ནག་གཞུང་ནས་བོད་པའི་སློབ་ཕྲུག་ཚོར་རང་གི་སྐད་ཡིག་དང་རིག་གཞུང་སོགས་སློབ་ཁྲིད་བྱེད་རྒྱུ་དམ་དྲག་དང་ཉེ་བའི་ཆར་བོད་ཕྲུག་ཚོ་རང་གི་ཕ་མ་དང་ཁ་བྲལ་བཏང་སྟེ་བཙན་ཤེད་ཀྱི་ཐོག་ནས་རྒྱ་ནག་ལ་སོགས་པའི་ཐག་རིང་ས་ཁུལ་དུ་སློབ་འཇུག་བྱེད་བཅུག་པ་སོགས་ཀྱི་དམ་དྲག་ཤུགས་ཆེ་བྱེད་བཞིན་པའི་གནས་སྟངས་འོག་ནས་སྐད་དང་རིག་གཞུང་སོགས་སྦྱང་བརྩོན་བྱེད་དགོས་ཀྱི་ཡོད་སྟབས་བཙན་བྱོལ་ནང་ཡོད་པའི་བོད་པའི་སློབ་ཕྲུག་ཚོས་སོ་སོའི་སྐད་དང་ཡི་གེ་སོགས་ལ་དོ་སྣང་དང་སྦྱང་བརྩོན་ཤུགས་ཆེ་ཙམ་བྱེད་དགོས་པ་མ་ཟད་རྩོམ་རིག་དང་རིགས་ལམ་རྩོད་རྒྱུགས་སོགས་ལ་དོ་སྣང། ཆེ་ཙམ་བྱེད་དགོས་རྒྱུ་གལ་ཆེན་པོ་རེད་ཅེས་གསུངས་འདུག་དེ་ག་ནང་བཞིན་དབུས་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་ཀྱི་ཤེས་ཡོན་སྡེ་ཚན་གྱི་འབྲེལ་ཡོད་བསྟན་འཛིན་རྡོ་རྗེ་ལགས་ཀྱིས་འདི་ལྟ་བུའི་རྩོམ་རིག་དང་རིག་གཞུང་འདུ་འཛོམས་སྐོང་ཚོགས་གནང་དགོས་པའི་དམིགས་ཡུལ་ནི་ཕྲུ་གུ་ཚོར་རྩོམ་རིག་གི་ཤེས་ཡོན་གོང་འཕེལ་གཏོང་ཐབས་དང་དེས་ཕྲུ་གུ་ནང་ཁུལ་ཕན་ཚུན་བགྲོ་གླེང་བྱེད་རྒྱུའི་བློ་སྐྱེད་ཤུགས་ཆེ་རུ་འགྲོ་རྒྱུ་སོགས་ལའང་ཕན་ཐོགས་ཡོང་ཐབས་སུ་དམིགས་པ་ཞིག་ཡིན་དུས་ཚང་མས་ཆ་ཤས་ལེན་རྒྱུའི་གོ་སྐབས་དམ་འཛིན་བྱེད་ཐུབ་པ་དགོས་རྒྱུ་གལ་ཆེན་པོ་རེད་ཅེས་གསུངས་འདུག་ཉིན་དང་པོའི་སྐབས་བོད་ཡིག་དང་དབྱིན་སྐད་གཉིས་ཐོག་ནས་རྩོམ་རིག་སྒྱུ་རྩལ་དང་རིགས་ལམ་རྩོད་རྒྱུགས་ཀྱི་ལམ་ནས་འགྲན་བསྡུར་བྱས་པ་དང་ཉིན་གཉིས་པར་གཞས་དང་ཞབས་བྲོ་སོགས་འགྲན་བསྡུར་བྱས་ཡོད་འདུག་ལ། འདུ་འཛོམས་དེའི་ནང་མངའ་ཁུལ་གྱི་མ་སུ་རི་བོད་ཁྱིམ་དང་སམ་བྷོ་ཊའི་སློབ་གྲྭ་བོད་ཕྲུག་ཁྱིམ་སྡེ་སློབ་གྲྭ་ཁག་གི་སློབ་ཕྲུག་རྣམས་ནས་མཉམ་ཞུགས་གནང་འདུག Global Affairs ཟེར་བའི་ཁེ་ན་ཌའི་རོགས་ཚོགས་ཤིག་ནས་མཐུན་འགྱུར་གནང་བ་ཞིག་ཡིན་པ་རེད།
རྒྱ་ནག་གཞུང་གིས་རྒྱ་ནག་གི Bank of China ཞེས་པའི་དངུལ་ཁང་ཆེན་མོའི་འགན་འཛིན་ཟུར་པ་ཡིས་ཁྲིམས་འགལ་གྱི་ལས་ཀ་བྱས་པ་དང་ལྐོག་རྔན་ལེན་པའི་ཉེས་འཛུགས་འོག་ཁོ་པ་རྒྱ་ནག་དམར་ཤོག་ཚོགས་པའི་ཚོགས་མིའི་ཁོངས་ནས་ཕྱིར་འབུད་བྱས་བཞག། དེ་ཡང་ཤང་ཧའེ་ནས་རོའི་ཊར་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། རྒྱ་ནག་གཞུང་གི་དངུལ་ཁང་ཆེན་མོ་དེའི་འགན་འཛིན་ཟུར་པ Liu Liange ཟེར་བས་ཁྲིམས་འགལ་གྱི་ཐོག་ནས་གཞན་ལ་བུ་ལོན་གཡར་ནས་དངུལ་རྩིས་ཀྱི་ཐོག་ལ་ཉེན་ཁ་ཆེན་པོ་བཟོས་ཡོད་ལུགས་རྒྱ་ནག་གི་དབུས་སྒྲིག་ཁྲིམས་རྟོག་ཞིབ་ལས་ཁང་གིས་དྲ་རྒྱའི་ཐོག་བཤད་བཞག། དེ་བཞིན་ཁོ་པས་བཀག་འགོག་བྱས་པའི་དཔེ་དེབ་རྒྱལ་ནང་དུ་འཁྱེར་ཡོང་བ་དང་ཁྲིམས་འགལ་གྱི་ཐོག་ནས་ལྐོག་རྔན་ལེན་པ། སྒེར་གྱི་སྤྲོ་སྐྱིད་ཁང་དང་གངས་ཤུད་གཏོང་སའི་རྩལ་སྦྱོང་ཁང་དུ་མགྲོན་འབོད་བྱས་པར་མོས་མཐུན་བྱས་པ་སོགས་གང་ལྟར་རྒྱ་སྒོར་ས་ཡ་དགུ་བཅུ་གོ་བདུན་ཙམ་གྱི་ཁེ་ཕན་ལེན་ཡོད་པ་རྒྱ་ནག་གི་ཁྲིམས་སྒྲིག་ལས་ཁང་དེས་བཤད་བཞག་རོའི་ཊར་གསར་འགྱུར་ལས་ཁང་གིས་དོ་བདག་ལུའི་ལ་དེའི་ཐད་སྐད་ཆ་འདྲི་ཐབས་བྱས་ཀྱང་ད་བར་ལན་རག་མི་འདུག་ལུའི་ལུང་ཁོ་པ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཅིག་ལོར་སྐྱེས་ཤིང། ཁོ་པས་ལོ་མང་རྒྱ་ནག་གི་དངུལ་རྩིས་སྡེ་ཚན་མང་པོའི་ནང་ལས་ཀ་བྱས་པའི་རྗེས། ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་གནས་རིམ་སྤར་ནས་རྒྱ་ནག་གི། Bank of China། ཞེས་པའི་གཞུང་གི་དངུལ་ཁང་ཆེན་མོ་དེའི་འགན་འཛིན་དུ་བསྐོ་གཞག་བྱས་ཡོད་པ་རེད། འདི་ལོའི་ཕྱི་ཟླ་གསུམ་པའི་ནང་ལ་ཁོ་པས་ལས་གནས་ནས་དགོངས་པ་ཞུས་པའི་བདུན་ཕྲག་གཉིས་ཙམ་གྱི་རྗེས། རྒྱ་ནག་དབུས་སྒྲིག་ཁྲིམས་ལས་ཁང་གིས་ཁོ་པར་ཞིབ་འཇུག་བྱེད་ཡག་དེ་འགོ་འཛུགས་བྱས།
འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་གསར་འགྱུར་མུ་མཐུད་དེ་སྙན་སྒྲོན་ཞུ་གི་ཡིན། ཨ་མི་རི་ཀའི་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས་ཅག་ཤུ་མར་མཆོག་གིས་རྒྱ་ནག་གི་ངོས་ནས། ཨ་རིའི་ཚོང་དོན་ཚན་པ་ཚོར་རྒྱ་ནག་ནང་ཚོང་འབྲེལ་བྱེད་ཕྱོགས་ལ་དྲང་བདེན་གྱི་ཐོབ་ཐང་སྤྲོད་དགོས་རྒྱུ་གལ་ཆེན་པོ་རེད་ཅེས་གསུངས་འདུག་དེ་ཡང་ཨ་མི་རི་ཀའི་གྲོས་ཚོགས་གོང་མའི་ནང་དམངས་གཙོ་ཚོགས་པའི་འགོ་ཁྲིད་སྐུ་ཞབས་ཅག་ཤུ་མར་མཆོག་དང་སྤྱི་མཐུན་ཚོགས་པའི Mike Crapo རྣམ་གཉིས་ཀྱི་སྣེ་ཁྲིད་འོག་འཐུས་མི་དྲུག་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་ཞིག་རྒྱ་ནག་དང་ལྷོ་ཀོ་རི་ཡ་ཉི་ཧོང་བཅས་ཨེ་ཤི་ཡའི་རྒྱལ་ཁབ་གསུམ་ནང་འཚམས་གཟིགས་ཕེབས་ཀྱི་ཡོད་པའི་ཁོངས་སུ། གཟའ་སྤེན་པའི་ཉིན་ཁོང་རྣམས་རྒྱ་ནག་གི་གྲོང་ཁྱེར་ཧྲང་ཧེ་ནང་ཕེབས་འབྱོར་སྐབས་མངའ་ཁུལ་དེའི་གུང་ཁྲན་ཚོགས་པའི་སྤྱི་ཁྱབ་དྲུང་ཆེ་ཧྲན་ཇེ་ནིང་དང་མཇལ་འཕྲད་གནང་འདུག་ལ་རིམ་པས་སྲིད་འཛིན་ཞི་ཅིན་ཕིང་དང་ཡང་མཇལ་འཕྲད་གནང་འཆར་ཡོད་ལུགས་བཀོད་འདུག་གོང་དུ་ཞུས་པའི་དཔོན་རིགས་ཇེ་ནིང་མཇལ་འཕྲད་སྐབས་གྲོས་ཚོགས་འཐུས་མི་ཤུ་མར་མཆོག་གིས་ང་ཚོའི་མངའ་ཁུལ་གྱི་ཚོང་པ་མང་པོས་རྒྱ་ནག་ནང་ཚོང་འབྲེལ་བྱེད་པའི་སྐབས་ཨ་རིའི་ནང་རྒྱ་ནག་གི་ཚོང་པ་ཚོ་ཚོང་འབྲེལ་བྱེད་ཕྱོགས་ལ་འདྲ་མཉམ་གྱི་གོ་སྐབས་དང་ཐོབ་ཐང་སྤྲོད་ཀྱི་ཡོད་པ་ལྟར། མེད་པའི་ཚོར་སྣང་ཤུགས་ཆེ་སྐྱེ་གི་ཡོད་རེད་དེ་འདྲ་ཡིན་དུས་རྒྱ་ནག་གི་ངོས་ནས་ཀྱང་ཨ་མི་རི་ཀའི་ཚོང་པ་ཚོར་དྲང་བདེན་གྱི་ཐོག་ནས་ཐོབ་ཐང་སྤྲོད་དགོས་ཀྱི་འདུག་ཅེས་གསུངས་འདུག་ཧྲང་ཧེ་སྤྱི་ཁྱབ་དྲུང་ཆེ་ཇེ་ནིང་གིས་ཡུལ་གཉིས་བར་ཚོང་འབྲེལ་མཉམ་ལས་བྱེད་དགོས་རྒྱུ་གལ་ཆེན་པོ་མཐོང་གི་ཡོད་ཅེས་ལན་འདེབས་བརྒྱབ་ཡོད་འདུག་སྤྱི་བཏང་ཨ་མི་རི་ཀའི་གྲོས་ཚོགས་ནས་རྒྱ་ནག་མཉམ་ཚོང་འབྲེལ་བྱེད་ཕྱོགས་དང་ལྷག་པར་དུ་ཨ་རིའི་འཕྲུལ་རིག་ཚན་པའི་ངོས་ནས་རྒྱ་ནག་མཉམ་ཚོང་འབྲེལ་བྱེད་ཕྱོགས་ལ་དམ་བསྒྲགས་ཆེ་ཙམ་དགོས་ཀྱི་འདུག་ཅེས་གྲོས་ཆོད་ཀྱང་འཇོག་གནང་མཛད་ཡོད་པ་རེད། གོང་དུ་ཞུས་པའི་གྲོས་ཚོགས་གོང་མའི་སྐུ་ཚབ་ཚོགས་ཆུང་རྣམས་རིམ་པས་ལྷོ་ཀོ་རི་ཡ་དང་ཉི་ཧོང་ནང་འཚམས་གཟིགས་དང་འབྲེལ་དམིགས་ཡུལ་གཙོ་བོ་ཡུལ་གྲུ་དེ་དག་མཉམ་ཚོང་འབྲེལ་གོང་མཐོར་གཏོང་རྒྱུའི་ཆེད་ཡིན་ལུགས་བཀོད་འདུག།
མཱ་ཡན་མར་གྱི་ཆེས་མཐོའི་ཁྲིམས་ཁང་ནས་ལྕམ་ཨང་སན་སུའུ་ཀི་མཆོག་གིས་ཁོང་ལ་ཉེས་འཛུགས་བྱས་པའི་ལྐོག་ཟ་དང་འབྲེལ་བའི་ནག་ཉེས་ཁག་དྲུག་ཐོག་བསྐྱར་དུ་ཉན་ཞིབ་ཡོང་བའི་སྙན་ཞུ་ཕུལ་བར་ངོས་ལེན་བྱས་མེད་ལུགས་གསར་འགྱུར་བརྒྱུད་ལམ་ཁག་གིས་གནས་ཚུལ་སྤེལ་བཞག་དེ་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་དྲག་པོའི་དམག་མིའི་གཞུང་གིས་ལྕམ་ཨང་སན་སུའུ་ཀི་མཆོག་གིས་དབུ་ཁྲིད་པའི་དམངས་གཙོའི་སྲིད་གཞུང་མགོ་རྟིང་སློག་ནས་ཁོང་འཛིན་བཟུང་བྱས་ཏེ་ལྐོག་ཟ་བྱས་པ་དང་རྒྱལ་ཁབ་ལ་རྒྱབ་གཏོད་བྱས་པ། བརྡ་འཕྲིན་གྱི་ཁྲིམས་གཞི་དང་འགལ་བ་སོགས་ནག་ཉེས་སྣེ་མང་ཞིག་བཙུགས་ནས་མི་ལོ་ཉི་རྩ་བདུན་གྱི་ཁྲིམས་ཐག་བཅད་ནས་བཙོན་འཇུག་འོག་བཞག་ཡོད་པ་རེད། ནོ་སྦེལ་ཞི་བའི་གཟེངས་རྟགས་འབུལ་བཞེས་བྱུང་བའི་ལྕམ་ཨང་སན་སུའུ་ཀི་མཆོག་གིས་ནག་ཉེས་དེ་ཚོར་ངོས་ལེན་གནང་མེད་པ་རེད། མི་མང་གིས་འོས་འདེམས་བྱས་པའི་དམངས་གཙོའི་སྲིད་གཞུང་མགོ་རྟིང་སློག་པའི་རྗེས་ཡུལ་དེའི་ནང་ལ་ཟང་ཟིང་ཆེན་པོ་བྱུང་བ་དང། དྲག་པོའི་གཞུང་གིས་ཕྱོགས་འགལ་ཚོགས་པའི་ཚོགས་མི་སོགས་མི་མང་སྟོང་ཕྲག་མང་པོ་བཙོན་འཇུག་བྱས་པ་དང་དམར་གསོད་གཏོང་བ་སོགས་བྱས་ཡོད་པ་རེད། རྒྱལ་ཁབ་མང་པོའི་གཞུང་གིས་འབར་མའམ་མཱ་ཡན་མར་གྱི་དྲག་པོའི་གཞུང་ལ་ལྕམ་ཨང་སན་སུའུ་ཀི་མཆོག་གིས་གཙོས་པའི་བཙོན་འཇུག་བྱས་པའི་ཆབ་སྲིད་ཀྱི་བཙོན་པ་སྟོང་ཕྲག་མང་པོ་ཡོད་པ་རྣམས་ཆ་རྐྱེན་གང་ཡང་མེད་པའི་ཐོག་ནས་གློད་གྲོལ་གཏོང་དགོས་པའི་འབོད་སྐུལ་གནང་ཡོད་པ་རེད། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་བོད་རིགས་ན་གཞོན་རྣམས་ཀྱིས་རང་གི་ཕུགས་བསམ་བསྒྲུབ་རྒྱུར་སྡུག་རུས་དང་བཟོད་བསྲན་དགོས་གལ་ཆེ་བའི་སྐོར། སྦེང་ལོར་གྲོང་ཁྱེར་ནང་ལ་སྐར་མ་ལྔ་ཅན་གྱི་ཤང་རི་ལ་ཟ་ཁང་གི་ཚར་ཟས་སྡེ་ཚན་གྱི་ནང་མ་བྱན་མཐོ་གྲས་ཡིན་པ་བསོད་ནམས་ཚེ་རིང་ལགས་ཀྱིས་འགྲེལ་བརྗོད་གནང་ཡོད་པའི་སྐོར་ལ་རྒྱ་གར་ལྷོ་ཕྱོགས་ནས་འདི་གའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་གྲོང་སྡེ་གཉིས་པ་ནས་ཡིན་པ། བསོད་ནམས་ཚེ་རིང་ལགས་ནས་རྒྱ་གར་ལྷོ་ཕྱོགས་སྦེང་ལོར་གྲོང་ཁྱེར་གྱི་ནང། སྐར་མ་ལྔ་ཅན་གྱི་གྲགས་ཆེ་བའི་ཤང་གྲི་ལཱ་ཟ་ཁང་གི་ཚར་ཟས་སྡེ་ཚན་གྱི་ནང། འགན་འཛིན་ལས་རོགས་ཀྱི་ལས་དོན་གཉེར་བཞིན་འདུག་ཅིང། ཁོང་ནས་ཐོག་མར་བོད་མིའི་སྒྲིག་འཛུགས་ཀྱི་ནང་སྲིད་ཁྱབ་ཁོངས། ལྡེ་ར་ལྡུན་ལག་ཤེས་སྦྱོང་བརྡར་ཁང་ནས་ཚར་ཟས་ཐོག། སྦྱོང་བརྡར་ཐོན་མཚམས་སུ་རྒྱ་གར་རྒྱལ་ས་ལྡི་ལིའི་ཉེ་འགྲམ། གུར་སྒང་དུ་སྐར་མ་ལྔ་ཅན་གྱི་ཟ་ཁང་ཞིག་ཏུ་ཚར་ཟས་བཟོ་རྒྱུའི་ལས་སྦྱོང་གནང་བའི་རྗེས། ཁོང་ནས་དཀའ་སྤྱད་འབད་བརྩོན་བསྟུད་མར་གནང་བ་སོགས་ལ་བརྟེན་ནས་ཟ་ཁང་དེ་རང་གི་ནང་ཁོང་ལ་ལས་ཀའི་གོ་སྐབས་ཐོབ་སྟེ། རིམ་པས་རྒྱ་གར་རྒྱལ་ས་ལྡི་ལི་དང་བེང་ལོར། དེ་བཞིན་ཁ་ཆེའི་ལུང་པ་དུ་བཱའི་དང་སའུ་ཏི་ཨ་རི་བྷི་ཡ་བཅས་ཀྱི་ནང་ཁྱོན་ཁོང་ནས་ད་བར་གྲགས་ཆེ་བའི་ཟ་ཁང་ཁག་བརྒྱད་ཀྱི་ནང

ཁོང་གི་པཱ་ལགས་ཀྱིས་གཙོས་པའི་གཅུང་པོ་དང་གཅུང་མོ་རྣམས་ལ་ཁོང་ནས་རོགས་སྐྱོར་ལམ་སྟོན་གནང་བཞིན་ཡོད་ཅིང། ཕྱི་རྒྱལ་ཡུལ་གྲུ་ཁག་དང་མི་འདྲ་བར་རྒྱ་གར་གྱི་ནང་ཟ་ཁང་གི་ལས་དུས་ཚད་ལས་བརྒལ་བ་ལས་དགོས་པ་སྟེ། ཕྲན་བུའི་དཀའ་ངལ་ལས་དེ་མིན་ཁོང་གིས་བག་ཟན་བེ་ཀེ་རི་དང། ཁུ་ར་ཀེག་གིས་མཚོན་པའི་ཚར་ཟས་འདྲ་མིན་བཟོས་པ་ཁག་ལ་མགྲོན་པོ་མི་ཉུང་བ་ཞིག་གིས

དུ་ཡིན་ཡོད་མཁན་བཞིན་པ་ལྟར་ཁོང་ནས་བོད་ཟས་དང་རྒྱ་ཟས། དེ་བཞིན་ཉི་ཧོང་དང་རྒྱ་གར་གྱི་ཞལ་ལག་བཟོ་རྒྱུར་དམིགས་བསལ་ཁྱད་ལས་པ་བྱེད་རྒྱུའི་འདོད་པ་བྱུང་ཡང་ཁོང་ལ་ཚར་ཟས་བཟོ་རྒྱུའི་སྦྱོང་བརྡར་ལས་ཞལ་ལག་བཟོ་རྒྱུའི་སྦྱོང་བརྡར་གྱི་གོ་སྐབས་ཐོབ་མེད་པར་བརྟེན། ཁོང་ནས་ཚར་ཟས་བཟོ་རྒྱུའི་སྦྱོང་བརྡར་གྱི་ལས་དོན་གཉེར་བཞིན་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན།
རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་གཞོན་སྐྱེས་དང་ཤེས་ཡོན་ཞེས་པའི་ལེ་ཚན་ནང་ཨོ་སི་ཀྲི་ལི་ཡའི་རྒྱལ་ཁབ་ནང་གནས་སྡོད་ན་གཞོན་རིག་འཛིན་དབང་མོ་ལགས་དང་ལྷན་དུ་ཁོང་གི་མི་ཚེའི་བརྒྱུད་རིམ་ནང་ཤེས་ཡོན་གྱི་གལ་འགངས་དང་ད་ལྟའི་ཕྱག་ལས་གནང་ཕྱོགས་སོགས་ཀྱི་སྐོར་ཡེ་ཤེས་ཟླ་བ་ལགས་དང་གླེང་མོལ་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གཞོན་སྐྱེས་དང་ཤེས་ཡོན་གྱི་ལེ་ཚན་གསན་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཐེངས་འདིའི་ལེ་ཚན་གཙོ་སྐྱོང་ཞུ་མཁན་གུས་པ་ཡེ་ཤེས་ཟླ་བ་ཡིན། དེ་རིང་གི་ལེ་ཚན་ནང་ཨོ་སི་ཁྲུ་ལི་ཡའི་རྒྱལ་ཁབ་ནང་གནས་སྡོད་རིག་འཛིན་དབང་མོ་ལགས་དང་ལྷན་དུ་ཨ་ནི་ཁོང་གི་ད་མི་ཚེའི་བརྒྱུད་རིམ་རེད་དེ་ག་ནང་བཞིན་གྱི་ཨ་ནི་ཨོ་སི་ཁྲུ་ལི་ཡའི་ནང་བཞུགས་པའི་རིང་ལ་ཨ་ནེ་ཡང་ཅིག་ཨོ་སི་ཁྲུ་ལི་ཡའི་ནང་ཕེབས་མཁན་གྱི་ད་སྐྱབས་བཅོལ་བ་ཚོ་ལ་དབྱིན་སྐད་འདུག་སེ་བསླབ་གནང་གི་འདུག་དེ་ག་ནང་བཞིན་གྱི་ཡང་ཅིག་ཁོང་གི་ད་ཅིག་མི་ཚེའི་ནང་ལོགས་ལ་ད་ཤེས་ཡོན་ལ་དེ་གལ་འགངས་ཇི་ཙམ་ཅིག་ཆགས་ཀྱི་ཡོད་པ་དང་གནད་དོན་དེ་ཚོའི་ཐོག་ལ་དེ་རིང་ང་ཚོ་འདུག་སེ་གླེང་མོལ་ཞུ་གི་ཡིན། རིག་འཛིན་དབང་མོ་ལགས་ཐོག་མར་གོ་སྐབས་འདི་ཟིན་བྱས་ང་ཚོས་དེ་རིང་བཞུགས་སྒར་རྡ་རམ་ས་ལའི་ད་ཅིག་ལས་ཁུངས་ཡན་ལག་གི་ནང་ལོགས་ལས་ཁུངས་ནང་ལོགས་ལ་ཁྱེད་རང་འདུག་སེ་ད་ཅིག་ང་ཚོ་སྒྲ་འཇུག་ཁང་ཕེབས་པ་དེ་ལ་སྙིང་ཐག་པ་ནས་ཐུགས་རྗེ་གནང་ལ་ཞུ་ཡ་ཡིན།

ལགས་སེ་ང་ཕར་ཨོ་སི་ཁྲུ་ལི་ཡ་མ་འགྲོ་སྔོན་ལ་སྤྱིར་བཏང་འཆར་གཞི་དངོས་གནས་དེ་ག་རེ་ལབ་པ་ཡིན་ན་ང་ཁྲིམས་ཞིབ་ཁང་ལ་ལས་ཀ་བྱེད་བཞིན་པའི་སྐབས་ལ་རེད་ཁྲིམས་ཞིབ་ཁང་ནང་ལ་ལོ་བཞི་ལས་ཀ་བྱས་ཡིན་པ་ཁྲིམས་དོན་ལས་བྱེད་ང་ལ་དེ་བྱེད་སྐབས་ལ་ཨ་ནི་ས་གནས་ང་རང་ཚོ་བྷེ་ལ་ཀུ་པེ་ས་གནས་ཁྲིམས་ཞིབ་ཁང་སྟོང་པ་འདྲ་བོ་ཅིག་ཆགས་ཡོད་རེད་དེ་དུས་ཙམ་པ་ཨ་ནི་ས་གནས་ཁྲིམས་ཞིབ་ཁང་གི་ས་མིག་སྟོང་པ་འདི་ཚན་པ་འདི་ལ་ས་གནས་ཁྲིམས་ཞིབ་པའི་ས་གནས་སྒང་ལ་འགྲོ་ཡ་གི་འཆར་གཞི་ཅིག་སླེབ་བྱས། དེ་སླེབ་དུས་ཙམ་པ་ད་ཡང་ང་ཚོའི་ཕ་མ་བྱེད་དུས་ཙམ་པ་སྤུ་གུ་ཡོད་རེད་ནང་མི་ཡོད་དུས་ཙམ་པ་མ་འོངས་པ་འདྲ་བོ་ལ་ཕྱི་རྒྱལ་འགྲོའི་བསམ་བློ་འཁོར་མི་སྲིད་པ་མ་རེད། ཨཱ་ནི་དེ་སོང་ཙང་ཨ་ཅིག་དེ་འདྲའི་ལ་ཡིག་ཆ་སྒྲུབ་པ་ལ་དང་པོ་ཡང་སྤུ་གུ་དང་ཨཱ་ནི་ཁྱོ་ག་དང་དེ་འདྲའི་ཡིག་ཆ་ཚང་མ་སྒྲུབ་ཡ་ལ་ཏིག་ལས་ཀ་མང་པོ་ཡོད་དུས་དེ་ཚང་མ་དང་པོ་ཐེངས་མ་གཅིག་སྒྲུབ་སོང་ན་རྗེས་མ་ནི་སྙན་ཞུ་རྒྱབ་ཡ་གཅིག་པོ་རེད་ལབ་ཡ་གི་འོ་དེའི་གནས་ཚུལ་དེ་ཧ་གོ་སོང་ཨ་ཧ་གོ་དུས་ཙམ་པ་ཨ་ནི་དང་པོ

ད་ང་ཚོས Scholarship ལ་བདག་དབང་དེ་གནང་གི་ཡིན་ཟེར་ཕ་ལེའོ་ད་དེ་གི་དུས་ཚོད་དེ་ལས་ཀ་གི་དུས་ཚོད་མཉམ་དུ་བརྩིས་ནས་སློབ་སྦྱོང་བྱས་ཡི་དེ་ཕྱིན་ང་ལ་འདི་གི་ལག་ཁྱེར་དེ་གནང་གི་ཡིན་གསུངས་སོང་དེ་ཕྱིན་ཏོ་ཨ་ནི་ང་དེ་ལག་ཁྱེར་ལེན་པ་དང་ཨ་ནི་དགེ་རྒན་དངོས་གནས་ད་ལག་ཁྱེར་ཡོད་ཆགས་པ་རེད་ད་འདི་ཆ་ལ་ལག་ཁྱེར་མེད་བའི་སྒང་ལ་ལས་ཀ་བྱས་ཡོད་རེད། རེད་ད་ཐོག་མའི་འཆར་གཞི་ལ་ང་ཚོ་སློབ་གྲྭ་འགྲིམ་པའི་སྐབས་སུ་ཨ་ནི་ཆུང་ཆུང་སྐབས་སུ་ད་ཅིག་དམིགས་ཡུལ་འདྲ་མིན་སྣ་ཚོགས་ཅིག་འཁོར་ཡོང་གི་འདུག་བ་ལ། ད་ང་ཚོ་ཆུང་ཆུང་སྐབས་སུ་མང་ཆེ་བ་ཨེམ་ཆི་རེད་ཚན་རིག་པ་གྲགས་ཅན་རེད་དེ་འདྲས། ཁྱེད་རང་ཡང་ཅིག་མཐོ་སློབ་འགྲིམས་ཚར་བའི་རྗེས་ལ་ད་ཅིག་ཁྲིམས་ཞིབ་པ་ཟེར་གྱི་ཡོད་རེད་བ། ད། དེ་དང་འབྲེལ་བའི་ཁྲིམས་རྩོད་པ་རེད་བ། ཁྲིམས་རྩོད་པ་དང་འབྲེལ་བའི་ཕྱག་ལས་ནང་ཡང་ཅིག་འདུག་སེ་གོ་སྐབས་བྱུང་ཤག་དེ་ནས། ཨོ་སི་ཁྲུ་ལི་ཡ་ལ་ཕེབས་ཚར་བའི་རྗེས་ལ་ད་ལྟ་ཆར་ལ་ད་ད་ལྟ་སྐྱབས་བཅོལ་ད་སྐྱབས་བཅོལ་ལ་ཕེབས་མཁན་རེད་བ། ད་ཅིག་དུས་རྒྱུན་དབྱིན་སྐད་ཡག་པོ་མ་ཤེས་མཁན་ཁོ་རང་ཚོར་འདུག་སེ་དབྱིན་སྐད་བསླབ་གནང་གི་འདུག་ད་འདི་དགེ་རྒན་གྱི་དཔེར་ན་ཅིག་ཕྱག་ལས་ཆགས་བསྡད་ཀྱི་ཡོད་རེད་བ། ཨ་ནི་སོ་སོའི་ཡང་ཅིག་སྔོན་མ་གི་དམིགས་ཡུལ་ཅིག་རེད་བ། དམིགས་ཡུལ་ད་ཅིག་ཅིག་ད་ཅིག་བྱས་པ་ཡིན་ན་དམིགས་ཡུལ་ཏག་ཏག་འགྲུབ་ཡོད་ན་དགོངས་ཀྱི་ཡོད་ན་ད་ད་དགེ་རྒན་ཆགས་རེད་བ། ཨ་ནི་དམིགས་ཡུལ་ཡང་ཅིག་འགྱུར་བ་འགྲོ་གི་འདུག་རིམ་པས་རིམ་པས།

ཁྲིམས་སློབ་སྦྱོང་ཆེད་ཀྱི་དམིགས་ཡུལ་བདམས་སྟངས་དེ་ཁོ་རང་ང་ཁྲིམས་རྩོད་པ་བྱེད་ཀྱི་ཡིན་ལབ་ནས་ང་ཁྲིམས་ནང་ལ་འཛུལ་མེད་གང་ཡིན་ཟེར་ན་ངས་བསམ་བློ་མང་པོ་བཏང་ཡིན་གང་ཡིན་ཟེར་ན་ང་ཚོས་རྩོམ་གཅིག་འབྲི་བ་ལ་ཨ་ནི་ཕྱོགས་ག་ས་ག་བ་ནས་ང་ཚོས་ཏོག་ཙམ། ཤེས་བྱ་དེ་ཚང་མ་གཅིག་འཛོམས་དགོས་ཀྱི་འདུག་ཨ། དཔེ་ཆ་ཆ་ངས་ཤིང་སྡོང་གཅིག་སྒང་ལ་འབྲི་བ་ལ་ཤིང་སྡོང་དེའི་སྐོར་ཆ་ཚང་ཤེས་དགོས་པ་བྱེད་ཡང་ན་ངས་དུས་ཚིགས་དུས་བཞིའི་སྐོར་ལ་འབྲི་བ་ལ་དུས་བཞི་ཆ་སྐོར་དེ་ཤེས་དགོས་ཡ་བྱེད་དེ་འདྲ་བྱེད་དུས་བསམ་པ་ད་ང་རང་ཚོའི་གི་སྤྱི་ཚོགས་རེད་འཚོ་བ་རེད་ག་ས་ག་བ་ལ་ཨ་ནི་བསྙབ་བདེ་སྐྱོར་གི་སློབ་སྦྱོང་བྱེད་ས་དེ་ག་བ་རེད་བལྟས་ན་ཨ་ནི་ཁྲིམས་ཡིན་པ་འདྲ་བོ་ཞིག་ང་རང་མཐོང་སོང་ཨ། ཁྲིམས་སྦྱངས་པ་ན་ང་ག་བ་ཡིན་ནའང་ང་ཤེས་བྱ་ཆ་ཚང་ཅིག་རག་ས་རེད་བསམ་ནས་ཚོར་བ་ཅིག་སྒང་ནས་ཨ་ནི་ངས་ང་རྩོམ་པ་པོ་ཆགས་ཡས་ལམ་ཀ་འདི་ལ་ཕན་ཐོགས་ས་རེད་བསམ་ནས་ངས་ཁྲིམས་སྦྱང་བས། ཡིན་ན་ཡང་དེ་གོ་རིམ་དེའི་ནང་ལོགས་ནས་ཨ་ནི། ཁྲིམས་སྦྱངས་པའི་སྐབས་ཀྱི་སེམས་ཁམས་དེ་དང་ཨ་ནི་ང་རང་ཚོའི་རྩོམ་འབྲི་བའི་སྐབས་ཀྱི་དམིགས་བསལ་ངས་ང་རང་གི་རྩོམ་གྱི་ཁ་ཕྱོགས་དེ་སྙན་ངག་འབྲི་ཡས་སྐོར་ལ་ཤུགས་ཆེ་ཡོད་ར།

ང་ཉེ་ཆར་རང་ང་ཚོའི་ས་གནས་ལ་ཨ་ནེ་བུད་མེད་རྩོམ་པ་པོ་སྙན་ངག་པ་རྙིང་པ་ཅིག་ཡོད་རེད་མོ་རང་མཉམ་དུ་སྐད་ཆ་དེ་འདྲ་ཅིག་བྱུང་སོང་ངས་མོ་ལ་ལབ་པ་ཡིན། ང་དེང་སང་སྙན་ངག་འབྲི་ཡས་དེ་སྔོན་མ་ནང་བཞིན་སེམས་ཁམས་དེ་ཡོང་གི་མི་འདུག་འབྲི་ཡས་ལ་ཁག་པོ་ཞེ་པོ་ཅིག་འདུག་ལབ་དུས་ཙམ་པ་མོ་རང་གིས་ལབ་ཡས་ལ། འཚོ་བའི་གི་བརྒྱུད་རིམ་ཁྲོད་ལ་ཕ་རོལ་ནི་དཀྱིལ་མ་ནས་སྟོང་པ་དེ་འདྲ་ཡོང་གི་རེད་ཡིན་པས་ནས་ཁྱེད་རང་གིས་མཚམས་མ་བཞག་ནས་བྲིས་དང

བརྒྱ་ཆ་བརྒྱ་ནས་བརྒྱ་ཐག་བཅད་ནས་ཞུ་ཐུབ་ཀྱི་མ་རེད་དེ། ཡིན་པས་ནས་སྙན་ངག་མཁན་མང་ཆེ་བ་ཅིག་ཆང་རག་ལ་ལོངས་སུ་སྤྱོད་ཡག་དེའི་ག་ལོག་རེད་གོམས་གཤིས་ཡོད་པའི་རྣམ་པ་འདྲ་བོ་ཞིག་འདུག་ག། དཔེར་ན་དོན་གྲུབ་རྒྱལ་ལགས་ནས་བྱས་ནས་ཅིག་བལྟས་པ་ཡིན་ན་ར། ཁོ་རང་ཚོ་བཞེས་རག་མཆོད་ཡག་རེད་ཆང་རག་བཏུང་བའི་དུས་ཚོད་ཅིག་ཡང། སོ་སོ་སྙན་ངག་བྲིས་པའི་སྐབས་སུ་ཚོར་བ་ལ། ཚོར་བ་ཅིག་ཚོར་བ་སྨིན་པོ་ཡོང་ཡག་ཅིག་དང་ཡང་ཅིག་ཚོར་བ་དེ། ཅིག་དྲན་རྒྱུ་དྲན་རྒྱུ་རྒོད་པོ་འདྲ་བོ་ར། དེ་འདྲ་ཡོང་ཡག་ལ་ཕན་གྱི་ཡོད་ན་འདི་ཁྱེད་རང་གི། དེ་འདྲའི་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་ན། ངས་དེ་རང་བསམ་གྱི་འདུག་སྙན་ངག་པ་ཁ་ཤས་ཀྱིས་ངའི་མཚམས་མཚམས་སོ་སོའི་གྲོགས་པོ་གྲོགས་མོ་ཁ་ཤས་ལ་དེ་འདྲའི་ལབ་རྒྱུ་ཡོད་བྱུང། ཁྱེད་རང་གིས་མི་གཅིག་ལ་དགའ་བོ་སྒྲིག་ཡས་དེ་དགའ་རོགས་སྒྲིག་ཡས་དེ་དགའ་རོགས་འདི་ཁྱེད་རང་དངོས་གནས་བརྩེ་བ་དང་ནི་དགའ་རོགས་སྒྲིག་གི་ཡོད་ས་མ་རེད་ཟེར་ཁྱེད་རང་དགའ་རོགས་སྒྲིག་ཡ་ཡིན་ང་ནི་སེམས་ཁམས་ནང་ཚོར་བ་དེ་ཚེས་ནི་ཚོར་བ་དེ་རང་ཚད་བྱེད་དུས་སྙན་ངག

སྤྱིར་བཏང་གི་ཆ་ནས་ང་རང་ཚོའི་བོད་ནང་ལོགས་ཀྱི་བོད་པའི་སྤྱི་ཚོགས་ནང་ལོགས་ནས་སྙན་ངག་པ་དེ་ཚོའི་ནང་ལོགས་ལ་ཆང་རག་ལོངས་སུ་སྤྱོད་ནས་སྙན་ངག་འབྲི་མཁན་རིགས་དེ་མང་ཆེ་བ་གཅིག་སྐྱེས་པ་ཕོ་ཡིན་པ་དང་ཨང་སྐྱེས་མའི་ནང་ལོགས་ལ་ཡང་ཆང་རག་ལོངས་སུ་སྤྱོད་ནས་སྙན་ངག་འབྲི་མཁན་རིགས་ཆེ་བ་དེ་ལས་ཏོག་ཙམ་དཀོན་པོ་ཡིན་པ་འདྲ་བོ་ཅིག་མཐོང་སྲིད། རེད་ད་སྙན་ངག་ལབ་དུས་ཙམ་པ་གཙོ་བོ་གཅིག་དེ་སེམས་ཀྱི་ཚོར་བ་ལ་རག་ཞིག་ལས་ཀྱི་འདུག། ཨ་སེམས་ཀྱི་ཚོར་བ་གཅིག་བྱས་དེ་ནས་ཡང་སྤྱི་ཚོགས་དེའི་རྒྱུས་ལོན་ཞེ་པོ་ཅིག་དགོས་ཀྱི་འདུག། སྤྱི་ཚོགས་ནང་དཔེར་ན་ལས་དོན་གནང་ཕྱོགས་ག་རེ་ཅིག་ཡིན་དཔེར་ན་ཞིབ་ཚགས་པོ་ཞེ་པོ་ཅིག་དགོས་ཀྱི་འདུག། ད་ཡིན་ན་སྙན་ངག་མཁན་གཅིག་གིས་སོ་སོའི་འཚོ་བ་ལ་གཞི་བཞག་ཅིག་སྙན་ངག་ཅིག་བྲིས་པ་ཡིན་ན། ད། ཅིག་ཀློག་པ་པོ་གི་ངོས་ནས་ཅིག་གོ་བ་ལེན་ཞོར་ཅོག་ར་དེ་སྙན་ངག་མཁན་རང་ཉིད་ཀྱིས་བརྩམས་པའི་གྱི་ལྟ་ཅི་སྨོས་ཀྱི་སྦྱོར། དེ་གཞི་བཟུང་གོ་བ་ལེན་ཐུབ་ཀྱི་ཡོད་ན། ཁ་ཤས་ཡང་གོ་བ་ལེན་ཕྱོགས་ག་ནས་ཁྱད་པར་འགྲོ་གི་ཡོད་ན་ག་ནས་ན་གང་ཡིན་ཟེར་ན། ང་ཚོའི་སྔོན་མ་སློབ་གྲྭ་ལྟ་བུ་ཡོད་པའི་སྐབས་སུ་དབྱིན་ཇིའི་སྙན་ངག་མཁན་དང་སྐྱ་ར་སོགས་མང་པོ་ཡོད་རོ། ཁོང་ཚོས་དཔེར་ན་ཅིག་བརྩམས་བཞག་པའི་སྙན་ངག་རྣམས་སུ་གོ་བ་ལེན་ཕྱོགས་དེ་འདྲ་མིན་སྣ་ཚོགས་ཤིག་འདུག། རེད་རེད་བ། དེ་གཡས་ལ་འགྲོ་གི་ཡོད་ལབ་ན་གཡས་ལ་འགྲོ་གི་ཡོད་རེད་གཡོན་ལ་འགྲོ་གི་ཡོད་ན་གཡོན་ལ་འགྲོ་གི་ཡོད་རེད་ད་དེ་ལས་ལབ་སྟངས་མང་དྲགས་མང་པོ་ཞིག་ཡོང་གི་འདུག། དེ་དེ་ལ་ཁྱེད་རང་ག་འདྲས་གོ་དགོས་ཡོད་ན་གོ་བ་ལེན་ཐོག་གོ་བ་ལེན་ཕྱོགས་དེ་གང།
དེའི་གོ་བ་ལེན་ཕྱོགས་དེ་སྤྱིར་བཏང་ནས་སྙན་ངག་པ་གཅིག་གིས་སྙན་ངག་འབྲི་བའི་སྐབས་སུ་སོ་སོའི་གི་སེམས་ཁམས་གཅིག་ལ་བསྟུན་ནས་འབྲི་གི་ཡོད་རེད་བ། ཡིན་ན་ཡང་གོ་བ་འདི་སྒོ་ཕྱེ་ནས་བཞག་བཞག་ཡོད་པ་ཅིག་རེད། མི་མི་མང་གི་ཚོར་བ་ཀློག་པ་པོ་ལ་སྒོ་ཕྱེ་བཞག་ཡོད་རེད་ཀློག་པ་པོ་རེ་རེ་ལ་བསམ་ཚུལ་རེ་རེ་སླེབས་ཀྱི་ཀློག་པ་པོ་རེ་རེ་ལ་ཚོར་བ་རེ་རེ་བསྐྲུན་ཐུབ་ཀྱི་རེད། གལ་ཆེ་ཤོས་དེ་ཀློག་པ་པོ་དེ་ལ་ཚོར་བ་ཅིག་བསྐྲུན་ཐུབ་དགོས་པ་ཡོད་རེད། ཚོར་བ་ཅིག་བསྐྲུན་ཐུབ་པས་ན་སྙན་ངག་འདི་གི་ད་དངོས་གནས་སྙན་ངག་པ་འདི་གི་སེམས་ཁམས་སེམས་ཀྱི་དམིགས་ཡུལ་གཙོ་བོ་དེ་དེ་རེད་བསམ་གྱི་འདུག་ཡིན་ན་ཡང། སྙན་ངག་པ་གི་སེམས་ཁམས་དང་ཀློག་པ་པོའི་སེམས་ཁམས་འདི་གཅིག་པ་ཡོང་དགོས་ཡོད་ད་ཁྱབ་ཀྱི་རེད་བསམ་གྱི། རེད། ཁ་སང་ད་ལྟ་ང་ཚོ་མི་ཁའི་རི་མོ་རི་མོ་འགྲེམས་སྟོན་གྱི་སྐབས་སུ་དེ་རང་གསུང་གི་འདུག་ད་ཅིག་སྒྱུ་རྩལ་བ་ཁོ་རང་ཚོ་གི་ཡོད་ར། རི་མོ་གཅིག་བྲིས་པས་ན་གྱང་ག་ལེན་རྒྱུ་དེ་ད་ང་ཚོས། གོ་བ་ལེན་སྟངས་དེ་ལྟར་འདྲ་མིན་སྣ་ཚོགས་ཡོང་གི་རེད་བ། དེ་སྒྱུ་རྩལ་བ་གི་དམིགས་ཡུལ་གཙོ་བོ་དེ་རང་རེད་དོ། ང་ཚོ་ཅིག་ལྟ་རི་མོ་དེ་ལྟ་གར་ཡོང་ཅིག་ལྟད་མོ་ལྟ་གར་ཡོང་མཁན་ཚོ་ལ་ཡོད་པ་ནས་ཁོ་རང་ཚོ་ལ་བསམ་བློ་སྐྱེ་བ་བྱས་དང་བསམ་བློ་གཏོང་ཡག་གི་གོ་སྐབས་བཅུ་ཡང་འབྱོར་ར། དེ་མ་གཏོགས་ནི་དཔེར་ན་གཡག་ཅིག་ཡོད་པ་ན་གཡག་དེ་གཡས་ལ་འགྲོ་གི་ཡོད་ན་ནི་དེ་རང་ཐག་གཅོད་མ་བཟོ་བ་བྱས་ཨ་ནི་དེ་ལ་ལྟ་དཔེར་ན་རི་མོ་ནང་ལོགས་ལ་གོ་བ་ལེན་ཕྱོགས་དེ་དེ་སྙན་ངག་ཡིན་དཔེར་ན་དེ་འདྲས་རང་ཆགས་འགྲོ་གི་འདུག། རེད་རེད་སྙན་ངག་དང་རི་མོ་གི་སྤྱིར་བཏང་ནི་ཁོ་གཉིས་སྒྱུ་རྩལ་གྱི་སྒྱུ་རྩལ་དེ་མར་ཕྱི་ལོགས་སྟོན་སྟངས་མ་འདྲ་བ་ཅིག་མ་གཏོགས་ང་ང་རང་གི་སེམས་ནང་ང་སྤྱིར་བཏང་རི་མོ་ཡག་པོ་དང་མེད་དེ་ཡིན་ནའང་པར་རོ་བྱིན་ནས་རི་མོ་ང་ལ་ཚོར་བ་ཤུགས་ཆེན་པོ་སླེབས་སོང་གང་སོ་སོའི་གི་ཚོར་བ་དེ་མར་འབྲི་ཡས་ཀྱི་གང་ཟག་སྙན་ངག་གི་སེམས་ཁམས་དེ་དང་རི་མོ་གི་སེམས་ཁམས་དེ་རི་མོ་འབྲི་མཁན་ཀྱི་ཡང་རི་མོ་འདི་ཡང་ང་ཚོ་འདི་ལ་ཡོད་དང། ཁ་སང་དབྱིན་ཇི་མོ་ཅིག་ལྷ་སར་ཕྱིན་ནས་ཐང་ཀ་འབྲི་ནི་རྒན་ལགས་ཅིག་གིས། ང་ཚོས་ཐང་ཀ་འབྲི་ཡས་ལ་ཨ་ནི་དང་པོ་སྒྲིག་གཞི་ཅིག་ཡོད་རེད་ཟེར་སྒྲིག་གཞི་དེ་ཚང་མ་ཤེས་པ་བྱེད་དགོས་རེད་ཟེར།

གོང་ས་མཆོག་གི་སྐོར་གྱི་དེབ་ཅིག་རྒྱ་ཡིག་ནང་ལ་ཡོད། ཡོད་ངེས་ང་ལ་ལག་པར་དེ་མེད་ཡིན་ན་ངས་ཁྱེད་རང་ཐབས་ཤེས་བཏང་ཆོག་གི་རེད་ངས་རག་པ་བྱེད་ཀྱི་ཡིན། ཡིན་ནའང་ཁྱེད་རང་དེའི་ཀློག་ཡས་ཀྱི་བསམ་བློ་དེ་ག་འདྲས་འཁོར་སོང་ལབ་ནས་ཕར་དྲི་བ་འདྲི་ཡས་ཀྱི་གོ་སྐབས་བྱུང། མོ་རང་ལབ་ན་ཨ་ང་དང་པོ་རྒྱ་ནང་ལ་ཡོད་དུས་ཙམ་པ་ཨ་ནི་ཏཱ་ལའི་བླ་མ་སྐོར་དེ་མང་པོ་ཅིག་གོ་མྱོང་ཡོད། ཡིན་ན་ཡང་གོ་བ་དེ་ཡི་ཧ་གྱེས་མ་རེད་ཡག་པོ་ཅིག་གོ་མ་སོང་ལ་སྲིད་ན་ཕྱི་ལོགས་ལ་ཡོང་ནི་ད་ལྟ་བར་དུ་ཏཱ་ལའི་བླ་མ་སྐོར་ལབ་དུས་ཙམ་པ་ག་དུས་ན་ངས་རྒྱ་ནང་ལ་ཡོད་དུས་གོ་དེ་ཁྱོན་ནས་ལྡོག་ཕྱོགས་འགྲོ་བཞིན་རེད་འདུག་ས་འདི་སོང་ཙང་ང་སེམས་ནང་དོགས་པ་མང་པོ་ཅིག་འདུག་ས་ཨ་ནི་ཡིན་ད་ངས་ཁྱེད་ལ་དེབ་འདི་ཆ་ཚང་ཅིག་ཕུལ་ཐུབ་པ་བྱེད་ཀྱི་ཡིན་ལབ་ཡིན་པ་འོ་དེ་ཁོང་ཚོས་ཀྱི་དོགས་པ་འདི་འདྲ་རེད་ཨ་ནི་སྐབས་ཅིག་ལ་ཡང་ང་ཚོའི་ངའི་སློབ་ཕྲུག་ཅིག་ནང་མི་ཁྱོ་ག་སྐྱེ་དམན་ཅིག་ཡོད་རེད་ཁོ་རང་གཉིས་ཁྱོ་ག་དེ་རྒྱ་མི་དམག་མི་ཟུར་པ་འདྲ་རེད་ཡང་ང་ཚོའི་བོད་དོན་སྐོར་ལ་ཉི་མ་གཅིག་ཆུ་ཚོད་གཉིས་གསུམ་བགྲོ་གླེང་བྱེད་ཡ་བྱུང།

ཨབ་གྷ་ནི་སི་ཐན་འདྲ་བ་དང་སི་རི་ཡའི་འདྲ་བ་ཁོང་ཚོ་ལུང་པའི་ནང་དཀའ་ངལ་ཡུ་ཁེ་རེན་ཁོང་ཚོས་དཀའ་ངལ་མང་པོ་བྱུང་མྱོང་ཙང་ཡང་ཁོ་རང་ཚོས་ཁོ་རང་ཚོ་ལུང་པའི་ནང་དཀའ་ངལ་དེ་ལ་དཔག་པའི་ཡང་ལས་འགུལ་ཁག་མང་པོ་ཅིག་སྤེལ་གི་རེད་ང་རྐང་བཙུགས་ནས་ཁོང་ཚོའི་ལས་འགུལ་ཁག་ནང་ལ་འཛུལ་ཞུགས་བྱེད་ཀྱི་ཡོད་གང་ཟེར་ང་ཕར་འཛུལ་ཞུགས་བྱས་པ་ཡིན་ན་ཁོང་ཚོ་ལ་ཕར་ཨ་ནི་གུས་ཞབས་ཅིག་སྟོན་གི་ཡོད་ར་ཁྱོད་ཚོའི་གི་ནང་ལོགས་དཀའ་ངལ་ཡོད་དེ་ང་ཚོ་གདུང་སེམས་མཉམ་སྐྱེད་བྱེད་ཀྱི་ཡོད་ལས་ཟེར་ར་འདི་འདྲའི་བྱས་ནས་ཨ་ནི་སྤོགས་མང་པོ་ཅིག་རག་གི་འདུག།
ད་ལྟ་གཞན་པ་གལ་ཆེ་བ་གཅིག་དེ་ད་ཁ་སང། ཁྱེད་རང་ད་ལྟ་རྒྱལ་སྤྱིའི་བོད་ཀྱི་གཞོན་སྐྱེས་ཚོགས་ཆེན་ལ་མཉམ་ཞུགས་གནང་ཡོད་རེད་ད། དེ་ནང་ལ་བརྒྱ་ཆ་ཕལ་ཆེར་བརྒྱ་ཆ་མང་ཆེ་བ་གཅིག་ད་ཕྱི་རྒྱལ་ཁག་ལ་ཨ་ནི་ཅིག་ད་ཅིག་འཚར་ལོངས་བྱུང་བའི་བོད་པའི་གཞོན་སྐྱེས་ཆགས་བསྡད་ཀྱི་ཡོད་རེད་ད། ཁྱེད་རང་ལྟ་བུ་ཆ་བཞག་ན་བོད་ལ་འཁྲུངས་དེ་ནས་རྒྱ་གར་ལ་སློབ་སྦྱོང་བྱས་དེ་ནས་ཨོ་སི་ཀྲོ་ལི་ཡར་ཕེབས་པ་ཆགས་བསྡད་ཀྱི་ཡོད་རེད་བ། ཁྱེད་རང་གིས་ད་འདི་བརྒྱུད་རིམ་ཆ་ཚང་གཟིགས་ཡོད་རེད་བ། ཁྱེད་རང་བོད་བོད་ལ་འཁྲུངས་དེ་ནས་རྒྱ་གར་ལ་ཕེབས་དེ་ནས་ཨོ་སི་ཀྲོ་ལི་ཡར་ཕེབས་པ་རེད། ཨོ་སི་ཀྲོ་ལི་ཡ་རང་ལ་ད་ཅིག་ག་ལོར་སྐྱེས་པའི་ད་ཅིག་བྱང་ལྟ་བོད་རིགས་གཞོན་སྐྱེས་མང་པོ་ཅིག་ཡོད་རེད་བ། ཁོ་རང་ཚོས་བསམ་བློ་བཏང་སྟངས་དང། བོད་ནས་ཕེབས་ནས་ཨོ་སི་ཀྲོ་ལི་ཡར་ཕེབས་མཁན་གྱི་ད་ཁྱེད་རང་འདྲ་བོ་ཡོད་རེད་བ། བསམ་བློ་བཏང་སྟངས་དེ་ཁྱད་པར་རོ་གཙོ་བོ་ག་ནས་ཆགས་འགྲོ་གི་ན། ཁྱད་པར་རོ་ག་ཟེར་གི་ན།
ད་ཨོ་སི་ཁྲུ་ལི་ཡའི་ནང་ལོགས་ལབ་ནའི་འགྲིག་གི་འདུག་ཕྱི་རྒྱལ་ཁག་ལ་ཡོད་ཕྱི་རྒྱལ་ཁག་ནས་ཨ་ནི་ད་ལྟ་འཛོམས་པའི་སྟེང་ང་རང་ཚོ་བོད་རིགས་གཞོན་སྐྱེས་དེ་ཚོ་ཚང་མ་འདྲ་བོ་མཐོང་གི་འདུག་ཁོ་ཚོ་ཚང་མའི་སེམས་ཁམས་ཀྱི་སྤྱིར་བཏང་བསམ་བློ་བཏང་སྟངས་དེ་དེང་སང་ནུབ་ཕྱོགས་ཀྱི་ལྟ་བ་ནང་ལོགས་ནས་དེ་ལྟ་བ་གུ་ཡངས་པོ་གང་ནས་བསམ་བློ་བཏང་ཆོག་ཅིག་སླེབས་ཀྱི་འདུག་ཨ།

གང་ནི་ང་ཚོའི་བོད་ནང་ལོགས་ཀྱི་གནས་སྟངས། ཤེས་དང་མ་ཤེས་ལ་ཡིན་ཏེ་ང་ཚོ་བར་ལ་ཁྱད་པར་ཅིག་ཏན་ཏན་ཡོད་རེད་གང་ཟེར་ན་ངས་བོད་ནང་ལོགས་མིག་མཐོང་ནས་ལབ་ཀྱི་ཡོད་ད་ཁོ་རང་ཚོས་ཀྱི་ཕ་མའི་རྩ་ནས་གོ་བསྡད་ཀྱི་ཡོད་ར་དེ་བར་ཁྱད་པར་ཡོད་དུས་ཙམ་པ། བགྲོ་གླེང་བྱས་པ་ཡིན་ན་མཚམས་མཚམས་སྐད་ཆ་ཆོག་ཆོག་འདི་སླེབས་ཀྱི་རེད་ད་ཅིག། དཔེར་ཆ་བཞག་ན་བོད་ནང་ལོགས་ལ་ཉི་མ་ངོ་གཉིས་ལོགས་ཡོད་རེད་པས་ལབ་ཡའི་འདྲ་བ་དང་ཅིག་དེ་འདྲས་ཀྱི་ཅིག་ཁོ་རང་ཚོའི་སེམས་ནང་ལོགས་བོད་ནང་ལོགས་ད་ང་ཚོ་བོད་ནང་ལོགས་རྒྱ་མིས་གཏོར་བཤིག་བཏང་སོང་སྡུག་པོ་མྱངས་སོང་ལབ་དུས་ཙམ་པ་ཁོ་ཚོ་བསམ་པ་ལ་ད་ལྟ་བོད་ནང་ལོགས་དེ་བལ་དུ་རྩ་མེད་ཀྱི་ཁེ་ཁུ་ཅིག་མཐོང་ཡ་མི་འགྱུར།

ཏིག་གཅིག་ལྟ་ཡོང་བསྡད་ཀྱི་འདུག་ཡིན་ན་ཡང་ད་འདི་ཆ་ལ་ད་ལྟ་གི་མི་རབས་གསར་བ་ལབ་ནའི་རེད་ད་འདི་ང་ཚོའི་གཞོན་སྐྱེས་དམིགས་བསལ་ད་ལོ་འདི་ལ་སླེབས་བསྡད་ཡོད་གཞོན་སྐྱེས་འདི་དག་ལོ་ཉི་ཤུ་རྩ་ལྔ་ནས་སུམ་ཅུ་སོ་ལྔ་ནས་བཅོ་བརྒྱད་བར་ལ་ཆགས་ཀྱི་ཡོད་རེད་བ། འདི་ཚོའི་ནང་ལ་ངས་བོད་མི་རིགས་ཀྱི་ལ་རྒྱ་དང་སེམས་ཤུགས་དེ་ཧ་ལས་ཤུགས་ཆེན་པོ་མཐོང་སོང། བོད་ནང་ལོགས་གནས་སྟངས་དེ་དངོས་ཡོད་གནས་ཚུལ་ག་རེ་མིན་ཧ་གོ་དང་མ་གོ་གནས་སྟངས་ལ་མ་ལྟོས་པའི་རང་བོད་མི་རིགས་ཀྱི་ལ་རྒྱ་དང་སེམས་ཤུགས་ཧ་ལས་ཤུགས་ཆེན་པོ་མཐོང་སོང། ལགས། ད་ལྟ་ཁོང་ལ་གནད་དོན་གལ་ཆེན་པོ་ཞིག་གསུངས་སོང། ཕྱི་རྒྱལ་ལ་ཅིག་ཁ་ལོར་འཚར་ལོངས་བྱུང་བའི་བོད་རིགས་གཞོན་སྐྱེས་ཚོ། ཅིག་གུ་ཡངས་པོ། བསམ་བློ་བཏང་སྟངས་དེ་གུ་ཡངས་པོ་ཞིག་ཆགས་འགྲོ་གི་འདུག་ཨ། ད་ཅིག་དེའི་རྒྱུ་མཚན་གཙོ་བོ་དེ་ནུབ་ཕྱོགས་པའི་གི་ཤེས་ཡོན་གི་ད་ཅིག་ག་རེ་ལབ་དགོས་རེད། ད་ཅིག་འབྲས་བུ་རུ་ཆགས་གི་འདུག་ཨ་ཁོ་རང་ཚོ་བསམ་བློ་བཏང་སྟངས་ཚོ་དཔེ་གུ་ཡངས་པོ་འདུག་ཨ། ད་ང་རང་ཚོ་བོད་པ་སྤྱི་ཚོགས་ནང་ལ་ཅིག་གཞི་བཞག་པ་ཡིན་ན། ང་ཚོ་སློབ་གྲྭར་ཡོད་པའི་སྐབས་སུ་ཅིག་འཛིན་གྲྭའི་ནང་ལ་གཏམ་བཤད་བྱས་ལ་སོགས་པ་དང། ད་དེ་འདྲས་ཅིག་གལ་ཏེ་མང་པོ་ཅིག་གནང་བསྡད་མཁན་ཅིག་ཡིན་པ་ན་དེ་ལ་ཡང་ཅིག་འཕྱ་སྨོད་བྱས་ལ་སོགས་པ་དང། དེའི་རྒྱུད་སྤྱི་ཚོགས་ཀྱི་རང་གཤིས་ཀྱི་གཅིག་གུ་ཡངས་པོ་མེད་པའི་རྒྱུ་མཚན་ལ་བརྟེན་བྱས་སློབ་ཕྲུག་ཅིག་ཡར་འཚར་ལོངས་བྱས་དང་ཁོ་རང་གདེང་ཚོད་དེ་གཉིས་ལ་དཔེ་ཁག་པོ་བཟོས་འདུག་བ། ཁྱེད་རང་དཔེར་ན་ད་ལྟའི་མི་ཡག་དུ་དགེ་རྒན་གྱི་ཕྱག་ལས་གནང་གི་ཡོད་རེད། ཁྱེད་རང་གིས་ད་ང་རང་ཚོ་བོད་རིགས་གཞོན་སྐྱེས་ཚོ་ངོས་ནས་ད་གཅིག་གུ་ཡངས་པོ་གནང་དགོས་ཡ་དེ་གལ་ཆེན་པོ་ག་ཚད་ཅིག་ཡིན་པ་དང། ལྷག་པར་དུ་ད་གཅིག།

འདི་ང་རང་ཚོའི་དགེ་རྒན་དང་ལས་བྱེད་ལྟ་སྒང་ནས་ལྟ་རྟོག་བྱེད་ཉེས་ཀྱི་ཅིག་ཡོད་རེད་བ། དེ་ཚོའི་གི་བསླབ་བྱ་རྒྱག་སྟངས་བྱས་ཁོ་རང་ཚོ་ལ་དེ་ལྟ་བ་གུ་ཡངས་པོ་དེ་དང་པོ་ནས་ཡོད་དགོས་ཁོང་ཚོ་ལ་ལྟ་བ་གུ་ཡངས་པོ་དེ་ཡོད་ན་ཏན་ཏན་སློབ་ཕྲུག་དེ་ཚོའི་གུ་ཡངས་པོ་དེ་རང་བཞིན་གྱིས་ཆགས་འགྲོ་གི་རེད་བསམ་གི་འདུག་ང་རང་ཚོའི་སྤྱི་ཚོགས་ནང་ལོགས་ལ་ཨ་ནི་མི་རྒན་པ་དེ་ཚོའི་ནང་ལོགས་ལ་ལོ་རྒྱུས་མང་པོ་ཅིག་ཁྲིད་ནས་ཡོང་གི་འདུག་ལོ་རྒྱུས་དེ་ག་རེ་ལབ་ཡིན་ན་ཨ་ནི། གཅིག་ཚོགས་པ་ཅིག་ཡིན་ནའི་རེད་སྒེར་ཅིག་ཡིན་ནའི་རེད་འདི་འདི་གིས་ང་ལ་གཅིག་ཕོག་ཐུག་བཏང་བ་ཡིན་ན་ཨ་ནི་དེ་ཕོག་ཐུག་དེ་འཁྱེར་ནས་ཨ་ནི་འགྲོ་དུས་ཙམ་པ་ཨ་ནི་སྐད་ཆ་གཅིག་ཕར་ཚུར་བཤད་མ་བདེ་བའི་གནས་སྟངས་མང་པོ་གཅིག་གིས་ཨ་ནི་གུ་ཡངས་པོ་གི་ལྟ་བ་དེ་རང་བཞིན་གྱི་སྒོ་བརྒྱབ་བཞག་གི་འདུག་ཨ་ནི་འདི་ཡིན་དུས་ཙམ་པ་ད་འདི་གཞོན་སྐྱེས་གྲོགས་གཅིག་ང་དམིགས་བསལ་ཚོར་བ་ག་རེ་ཟེར་ལབ་ན་ཁོ་ཚོ་སུ་གཅིག་ལ་ད་འདི་བྱས་ལ་གཅིག་བསམ་བློ་ཉོ་བཏང་བའི་གནས་སྟངས་ཡོང་བ་ངས་འདི་ལ་ཕོག་ཐུག་བཏང་ཡོང་བསམ་ཡག་ཅིག་དང་འདི་ལ་སྐད་ཆ་དེ་ཕོག་འགྲོ་བསམ་ཡག་ཅིག་མེད་དུས་ཙམ་པ་སྐད་ཆ་ག་རེ་བཤད་ནས་ག་རེ་གབ་འདུག་ཨ་ནི་གུ་ཡངས་པོ་བྱས་ག་རེ་བསམ་བློ།

བོད་མི་གི། ཅིག་ཞུ་གཏུག་ལས་འགུལ་དེ་ད་ཅིག་ནུས་པ་གོང་མཐོར་བཏང་ཡག་དེ་ཆགས་བསྡད་ཀྱི་འདུག་བ། ཨ་ནི། ད་ལྟ་ཁྱེད་རང་ཨོ་སི་ཀྲུ་ལི་ཡའི་ནང་ལ་ཡོད་པའི་སྐབས་སུ་ཡང་བོད་དོན་ཞུ་གཏུག་ལས་འགུལ་ནང་མཉམ་ཞུགས་གནང་ཡོད་རེད། ཨ་ནི། ད། ཅིག་ཁྱེད་རང་གི་ངོས་ནས་བ། ཅིག་སྒེར། བོད་མི་སྒེར་གཅིག་གི་ངོས་ནས་ཞུ་གཏུག་ལས་འགུལ་གནང་དགོས་ས་དེ། རྒྱ་གར་ལྟ་བུ་ཆ་མཚོན་པ་ཡིན་ན།

ག་ལ་བར་ང་ཚོས་བོད་དོན་སྐོར་དུ་ངོ་སྤྲོད་བྱེད་དགོས་ཐུབ་པ་དང། འོ་དེ་བྱེད་དུས་ཙམ་པ་ད་ང་ཚོས་ལམ་ཁ་ཡག་ཤོས་དེ་ད་ལྟའི་ཆ་ལ་ང་རང་ཚོའི་གི་དེ ATC དྲ་བ་ཚེ་འཕེལ་གྱི་ནང་ལོགས་ལ་ཡོད་ཡོད་པ་རེད་བ། ད་ལྟ་བར་དུ་བོད་དོན་གྱི་སྐོར་ལ་ང་ཚོས་རྒྱབ་སྐྱོར་བྱས་ནས་ཡོང་དུས་ཙམ་པ་ཁོ་ཚོའི་གི་འབྲེལ་ལམ་འདི་དཔེ་བརྟན་པོ་དང་ཤུགས་ཆེན་པོ་འདྲ་པོ་ཅིག་ཡོད་རེད་དེ་ཡིན་ཙང་ཁོ་ཚོས་གི་ང་ཚོ་ག་དུས་ཡིན་ནའི་ལམ་སྟོན་བྱས་འབྲེལ་ལམ་ཅིག་བྱས་ནས་སྤྲོད་གི་ཡོད་རེད། དེ་དང་མཉམ་དུ་ང་ཚོའི་ས་གནས་ས་གནས་ཀྱི་འཁྲུངས་སྐར་དང་ལོ་གསར་དང་དེ་ཚོ་ང་ཚོའི་གི་ད་ལག་ཆ་ཡག་ཤོས་འདྲ་པོ་ཅིག་ཡོད་པ་རེད་ད་ཁོང་ཚོ་གདན་ཞུ་བྱས་ཏེ་བོད་བོད་པ་གི་སྐོར་དེ་དུས་ཙམ་པ་ཨ་ནི་བོད་དོན་ཞུ་གཏུག་ཅིག་ཡིན་ལབ་ནས་ཡོང་དགོས་མ་རེད་གོ་ཅིག་ང་ཚོའི་ས་གནས་ཁྱེད་རང་ཚོ་བཞུགས་སའི་ས་གནས་དེ་ག་རང་ལ་ང་ཚོའི་བོད་པ་གི Community ཅིག་ཡོད་ལབ་བྱས་ཡའོ་འདི་གན་འདི་ན་ཁྱེད་རང་ཚོ་གང་ཚེ་ང་ཚོ།

གསན་མཁན་རྣམ་པ་ཚོས་མཁྱེན་གསལ་ལྟར་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་དབུས་སྐད་དང་ཁམས་སྐད། ཨ་མདོའི་སྐད་གདངས་བཅས་ཀྱི་ཐོག་རྒྱང་སྲིང་ཞུ་བཞིན་པའི་ཉིན་རེའི་གསར་འགྱུར་དང་དཔྱད་གཏམ། ཆེད་རྩོམ་དང་དཔེ་དེབ་ལྗགས་ཀློག་དེ་བཞིན་ང་ཚོའི་གཏམ་གླེང་ཞལ་པར་གྱི་ལེ་ཚན་སོགས་ཉིན་རེ་བཞིན་བོད་དང་རྒྱ་གར་བལ་ཡུལ་དང་འབྲུག་བཅས་ཀྱི་ནང་རླུང་འཕྲིན་གྱི་བརྒྱུད་གསན་ཐུབ་ཀྱི་ཡོད་པ་མ་ཟད་ཡིག་ཐོག་གཟིགས་ཐུབ་པའི་ཆ་རྐྱེན་ཞིག་འདི་ག་རླུང་འཕྲིན་ཁང་ནས་ཆེད་སྤེལ་ཞུས་ཡོད།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་མ་སྒྲིལ་བའི་གོང་གོང་དུ་གསན་པའི་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་ཚན་པའི་འབྲེལ་ཡོད་ཚོས་རྒྱ་ནག་གཞུང་ལ་བོད་ནང་ཁོར་ཡུག་སྲུང་སྐྱོབ་ཀྱི་གནད་དོན་དང་འབྲེལ་བའི་འཛིན་བཟུང་དོ་དམ་བྱས་པའི་མི་སྣ་དགུ་འཕྲལ་དུ་ཀློད་གྲོལ་གཏོང་དགོས་ལུགས་གསུངས་འདུག། ཉེ་ཆར་རྒྱ་ནག་གིས་མགྱོགས་ལམ་གསར་བཟོའི་ལས་འཆར་གྱི་འོག་བོད་ཀྱི་རྒྱལ་ས་ལྷ་ས་ནས་གཞིས་ཀ་རྩེ་བར་ས་འོག་ཕུག་ལམ་རིང་ཤོས་དེ་ལེགས་འགྲུབ་བྱུང་བའི་དགའ་སྟོན་བྱས་ཡོད་པ་དང། རྒྱ་ནག་གིས་བཙན་བཟུང་བྱས་པའི་བོད་ནང་ས་འོག་ཕུག་ལམ་གྱི་ལས་འཆར་སྤེལ་བ་དེའི་རྒྱབ་ལ་དམིགས་ཡུལ་ངོ་མ་ཇི་ཡིན་དྲི་བ་མང་པོ་ཞིག་ཡོང་བཞིན་ཡིན་པའི་གནས་ཚུལ་ཐོན་ཞག།
ཟླ་བ་འདིའི་ཚེས་དྲུག་སྟེ་འདས་པའི་གཟའ་པ་སངས་དང་སྤེན་པ་ཉིན་གྲངས་གཉིས་རིང་མ་སུ་རི་བོད་ཁྱིམ་སློབ་གྲྭའི་ནང་དབུས་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་ཀྱི་གོ་སྒྲིག་འོག་ལྡེ་ར་ལྡུན་མངའ་ཁུལ་གྱི་སློབ་གྲྭ་ཁག་གི་ནང་ཁུལ་རྩོམ་རིག་དང་རིག་གཞུང་འདུ་འཛོམས་ཤིག་གོ་སྒྲིག་ཞུས་འདུག། རྒྱ་ནག་གཞུང་གིས་རྒྱ་ནག་གི Bank of China ཞེས་པའི་དངུལ་ཁང་ཆེན་མོའི་འགན་འཛིན་ཟུར་པ་ཡིས་ཁྲིམས་འགལ་གྱི་ལས་ཀ་བྱས་པ་དང་ལྐོག་རྔན་ལེན་པའི་ཉེས་འཛུགས་འོག་ཁོ་པ་རྒྱ་ནག་དམར་ཤོག་ཚོགས་པའི་ཚོགས་མིའི་ཁོངས་ནས་ཕྱིར་འབུད་བྱས་བཞག། དེ་ཡང་ཤང་ཧའེ་ནས་རོའི་ཊར་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། རྒྱ་ནག་གཞུང་གི་དངུལ་ཁང་ཆེན་མོ་དེའི་འགན་འཛིན་ཟུར་པ། ལུའི་ལིང་ཀི་ཟེར་བས་ཁྲིམས་འགལ་གྱི་ཐོག་ནས་གཞན་ལ་བུ་ལོན་གཡར་ནས་དངུལ་རྩིས་ཀྱི་ཐོག་ལ་ཉེན་ཁ་ཆེན་པོ་བཟོས་ཡོད་ལུགས་རྒྱ་ནག་གི་དབུས་སྒྲིག་ཁྲིམས་རྟོག་ཞིབ་ལས་ཁང་གི་དྲ་རྒྱའི་ཐོག་བཤད་བཞག། ཨ་མི་རི་ཀའི་གྲོས་ཚོགས་གོང་མའི་འཐུས་མིའི་སྐུ་ཚབ་ཚོགས་ཆུང་ཞིག་རྒྱ་ནག་གི་ཧྲང་ཧའེ་གྲོང་ཁྱེར་ནང་ཕེབས་པའི་སྐབས། གྲོས་ཚོགས་འཐུས་མི་སྐུ་ཞབས་ཅག་ཤུ་མར་མཆོག་གིས་རྒྱ་ནག་གི་ངོས་ནས་ཀྱང་ཨ་མི་རི་ཀའི་ཚོང་དོན་ཚན་པ་ཚོར་རྒྱ་ནག་ནང་ཚོང་འབྲེལ་བྱས་ཕྱོགས་ལ་དྲང་བདེན་གྱི་ཐོབ་ཐང་སྤྲོད་དགོས་རྒྱུ་གལ་ཆེན་པོ་རེད་ཅེས་གསུངས་ཡོད་འདུག།
མི་ཡན་མར་གྱི་ཆེས་མཐོའི་ཁྲིམས་ཁང་ནས་ལྕམ་ཨང་སན་སུའུ་ཀི་མཆོག་གིས་ཁོང་ལ་ཉེས་འཛུགས་བྱས་པའི་ལྐོག་ཟ་དང་འབྲེལ་བའི་ནག་ཉེས་ཁག་དྲུག་ཐོག་བསྐྱར་དུ་ཉན་ཞིབ་ཡོང་བའི་སྙན་ཞུ་ཕུལ་བར་ངོས་ལེན་བྱས་མེད་ལུགས་གསར་འགྱུར་བརྒྱུད་ལམ་ཁག་གིས་གནས་ཚུལ་སྤེལ་བཞག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་གཡུ་སྒྲོན་ལགས་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ལགས་དང་གུས་པ་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས།